ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་བདུན་རེས་གཟའ་ཉི་མའི་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་རྒྱལ་གཅེས་ཆོས་གཅེས་ཅེས་པའི་ཁྲིམས་གཞི་གསར་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་གསར་ཚེས་ནས་ལག་ལེན་བསྟར་འགོ་བཙུགས་པ་དེ་ནི་རྒྱ་ནག་རྒྱལ་ཡོངས་སྤྱི་དང་ལྷག་དོན་དུ་གྲངས་ཉུང་མི་རིགས་གནས་སྡོད་བྱ་སའི་ས་ཁུལ་ཁག་ལ་གནས་ཚུལ་སྡུག་ཅག་ཡིན་སྐོར་བོད་གནས་བསྐྱར་ཞིབ་ཁང་གིས་གནས་ཚུལ་སྤེལ་ཡོད་པ་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཚེ་རིང་བཟང་པོ་ལགས་ཀྱིས་འདས་པའི་ལོ་བཅོ་བརྒྱད་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་མེ་ཏོག་མཆོད་པ་ཕུལ་བ་དེས་ཁོང་ལ་དགའ་ཚོར་ཚད་མེད་འབྱུང་བཞིན་ཡོད་ལུགས་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཨ་མི་རི་ཀའི་གྲོང་ཁྱེར Seattle ནང་གར་སོང་ཆ་མེད་དུ་གྱུར་ནས་ཉེ་དུས་ཁོང་གི་ཕུང་པོ་རྙེད་སོན་བྱུང་བ་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་བྱམས་བརྩེའི་བསྟི་གནས་ཁང་དུ་ཕྱག་ལས་གནང་བའི་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བསླབ་གཞིར་ལེགས་སྐྱེས་ཆེན་པོ་ཕུལ་ཡོད་པ་སོགས་ཀྱི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ཆེད་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན།
རྒྱ་ནག་གི་རྒྱལ་གཅེས་སློབ་གསོ་ཞེས་པའི་ཁྲིམས་ཡིག་གསར་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གསར་བཞད་ནས་ལག་བསྟར་འགོ་འཛུགས་བྱེད་རྒྱུ་ཡིན་པ་དེ་ནི་རྒྱ་ནག་ཁྱོན་ཡོངས་དང། ལྷག་པར་དུ་གྲངས་ཉུང་མི་རིགས་རྣམས་གནས་སྡོད་བྱེད་སའི་ས་ཁུལ་ཁག་ལ་གནས་ཚུལ་སྡུག་པོ་ཞིག་ཡིན་པའི་སྐོར Tibetan Review ཞེས་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་རྒྱལ་གཅེས་སློབ་གསོ་ཞེས་པའི་ཧ་ཅང་གི་ཁྱབ་ཆེ་བའི་ཁྲིམས་ཡིག་དེའི་དམིགས་ཡུལ་ནི་རྒྱ་ནག་ནང་གི་ཁྱིམ་ཚང་ཁག་དང་སློབ་གྲྭ་ཁག་དང། ཚོང་གཉེར་ལས་ཁང་ཁག་རྒྱལ་སྤྱིའི་སློབ་གཉེར་ཁང་ཁག་དང་ལྷག་པར་དུ་ཆོས་ཕྱོགས་ཀྱི་བསྟི་གནས་ཁག་གང་དང། གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པར་ལ་ཞེན་བྱེད་དགོས་པ་བཟོ་རྒྱུའི་ཆེད་ཡིན་པ་རེད་འདུག་དེ་བཞིན་གོང་ཞུས་ཀྱི་ཁྲིམས་ཡིག་གསར་པ་དེས་ནུབ་ཕྱོགས་པའི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ལྟ་གྲུབ་ཁས་ལེན་བྱེད་མཁན་ཚོར་དྲག་གནོན་བྱེད་རྒྱུའི་ཆེད་དམིགས་ཡོད་པ་དང། ལྷག་པར་དུ་གྲངས་ཉུང་མི་རིགས་ཀྱི་ཆོས་དང་ཤེས་ཡོན་གྱི་སློབ་གསོ་སོགས་པ་རྒྱ་སྒྱུར་བྱེད་རྒྱུའི་སྲིད་བྱུས་དེར་ཤུགས་རྐྱེན་འཕར་མ་སྤྲོད་ཐབས་ཤིག་ཡིན་པ་རེད་འདུག་ཡང་རྒྱ་ནག་གི་ཁྲིམས་ཡིག་གསར་པ་དེ་སློབ་གྲྭ་ཁག་གི་ནང་སློབ་གཞིའི་ནང་བཅུག་དགོས་པ་དང། དེ་བཞིན་ཚོང་གཉེར་ལས་ཁང་ཁག་ཙམ་མ་ཟད་སྒེར་གྱི་ནང་ཁྱིམ་ཁག་གི་ནང་ཡང་རྒྱ་ནག་གི་དམར་ཤོག་ཚོགས་པར་ལ་ཞེན་གྱི་སློབ་གསོ་སྤྲོད་དགོས་པའི་སྐོར་ཁྲིམས་ཡིག་དེའི་ནང་བཀོད་ཡོད་པ་རེད་འདུག། དེ་མ་ཚད་ཆོས་ལུགས་ཀྱི་བསྟི་གནས་ཁག་ནང་རྒྱལ་གཅེས་སློབ་གསོའི་ཁྲིམས་ཡིག་དེའི་ཐོག་སྦྱོང་བརྡར་སྤྲོད་ནས་ཆོས་དཔོན་རྣམ་པ་དང་ཆོས་ལུགས་ཀྱི་རྗེས་འབྲང་པ་རྣམས་རྒྱ་ནག་གི་སྤྱི་ཚོགས་དེ་སྤྱི་ཚོགས་རིང་ལུགས་ཤིག་བཟོ་ཐབས་བྱེད་དགོས་པ་སོགས་ཀྱི་སྐོར་བཀོད་ཡོད་པ་རེད་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཚེ་རིང་བཟང་པོ་ལགས་ཀྱིས་འདས་པའི་ལོ་བཅོ་བརྒྱད་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དྲུང་དུ་མེ་ཏོག་གི་མཆོད་པ་ཕུལ་བ་དེ་ཁོང་གི་ཐུགས་ལ་དགའ་བ་ཚད་མེད་འབྱུང་བཞིན་ཡོད་སྐོར་གསུངས་འདུག། འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ལ་ཆེད་བཅར་ཞུས་པའི་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་གསན་རོགས་གནང། བོད་རིགས་ཚེ་རིང་བཟང་པོ་ལགས་ནས་འདས་པའི་ལོ་ངོ་བཅོ་བརྒྱད་རིང་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་དྲུང་དུ་མེ་ཏོག་གི་མཆོད་པ་ཕུལ་བ་དེ་ད་ཆ་ཁོང་གི་ཐུགས་ལ་དགའ་བོ་ཚད་མེད་བྱུང་ཞེས་པ་གསུང་གནང་བྱུང། དེ་ཡང་རྒྱ་གར་བྱང་ཕྱོགས་མ་ན་ལི་ན་བཅའ་བཞུགས་གནང་ཞིང་ཕྱིས་སུ་བཞུགས་སྒར་དྷ་རམ་ས་ལར་གནས་སྤོས་གནང་བ།

མཆོད་པ་འབུལ་སའི་ཏིང་གིས་མཚོན་པའི་དངོས་ཀྱི་ཞལ་འདེབས་གནང་མཁན་ཇེ་མང་དུ་ཕྱིན་ཏེ་མཆོད་པ་རྒྱ་སྐྱེད་ཀྱིས་བསྟུད་མར་ཕུལ་ཞིང། ཕུལ་མ་ཐུབ་པ་དང་སྐོར་ར་མ་ཐེབས་པའི་དཀའ་ངལ་འཕྲད་བཞིན་པའི་འགྲེལ་བརྗོད་གནང་བྱུང། དུས་སུ་ཉིས་སྟོང་ལྔ་ནས་མཆོད་ཕུལ་ཏེ་རོགས་པ་བྱེད་མཁན་ཡང་ཅིག་དཔེ་ཡག་པོ་འགྲོ་སོང་ད་ཁྱོད་ནས་སོ་སོས་ཀྱིས་སྐོར་ར་མ་འཁོར་བའི་དཀའ་ལས་རེད་ཕུལ་མ་ཐུབ་དཀའ་ལས་རེད་མ་གཏོགས་ཅིག་གིས་དེ་རིང་བཤམ་སང་ཉིན་བཤམ་རོགས་གནངས་ཉིན་བཤམ་རོགས་དེ་ནི་སྐོར་ར་འཁོར་གྱི་མི་འདུག་ཏིང་ཁྲི་གཅིག་ཚུད་དུ་ཡོད་དུས་ཙང་དེ་ཚོ་འཁྲུད་ཡག་དང་གཙང་མ་བཟོ་ཡག་དང་གནམ་གཤིས་དང་བཅས་ནི་ཏག་ཏག་ཞིག་དེ་གི་མི་འདུག་ཡིན་ནས་དཀའ་ལས་ཚ་ནག་འདྲ་བ་ཅིག། སོ་སོའི་རླུང་འཚུབ་འཚུབ་འདྲ་བ་དེ། སེམས་པའི་ནང་ལ་རྩ་བ་ཉིད་ནས་ཡོང། ཅེས་དང་ཚེ་རིང་བཟང་པོ་ལགས་ཀྱིས་མེ་ཏོག་གི་མཆོད་པ་ཕུལ་བའི་ཉིན་གསུམ་གྱི་རྗེས་སུ། མཆོད་པ་བཤམས་ཏེ་སླར་ཡང་མཆོད་པ་གསར་པ་ཕུལ་གནང་གི་ཡོད་ཀྱང། སྐབས་འགའ་རེ་སྦྱིན་བདག་གི་དུས་ཚོད་སོགས་དང་བསྟུན་ནས་ཉིན་གཅིག་གཉིས་ཀྱི་རྗེས་སུ་བཤམ་དགོས་པ་ཡང་ཡོང་གི་ཡོད་པ་རེད་འདུག་མེ་ཏོག་གི་མཆོད་པ་རྒྱས་པ་ཞིག་ལ་སྟོང་ཕྲག་བདུན་ཅུ་ཡས་མས་ཤིག་དང། བསྡུས་པ་ཞིག་ལ་ཆིག་ཁྲི་ཡས་མས་ཤིག་གནས་ཀྱི་ཡོད་པ་རེད་འདུག། གསར་པ་བཞིན་སྟོང་ཕྲག་དྲུག་ཅུ་རེ་ལྔ་བདུན་ཅུ་བར་དུ་འགྲོ་གི་འདུག་ད་ཆུང་ཤོས་ལ་ཆ་བཞག་པ་ན་མེ་ཏོག་མཆོད་པ་ཕུལ་བའི་ཆེད་ང་རང་ཚོ་ཁང་པ་ལ་ཡོན་ཆབ་ཕུལ་བ་ནང་བཞིན་གྱིས་ཨ་ནི་ཁ་ཆེ་ཤ་སྐམ་བླུགས་བྱས་ནས་ཨ་ནི་འདུག་བཅུག་པ་ཡིན་ན་ལས་ཀ་བྱེད་མཁན་མི་བཞི་དེ་གིས་ཨ་ནི་ཉི་མ་གཅིག་གི་གླ་ཆ་སྒོར་མོ་དྲུག་བརྒྱ་དང་ལྔ་བརྒྱ་ལྔ་བཅུ་སྤྲད་ན་ཉི་མ་གཅིག་འཁྲུ་ཡག་བྱས་ཉི་མ་གཅིག་གི་ཕུལ་ཡག་བྱས་ཉི་མ་གཅིག་གིས་ཡང་གཙང་མ་བཟོ་ཡ་ཉི་མ་གསུམ་མི་བཞི་གིས་བྱས་ན་ཨ་ནི་འདི་ལ་ཡ། མཐོ་ཤོས་ལ། སྒོར་མོ་ཁྲི་གཅིག་ལྷག་འགྲོ་གི་མི་འདུག་ལ། ཁོང་གིས་མུ་མཐུད་གསུང་ཡ་ལ་ཁོང་ལོ་ལྟར་སྤྱི་ཟླ་བཅུ་གཅིག་ནས་དབུ་འཛུགས་ཀྱིས་དགུན་ཁ་ཟླ་བ་གསུམ་ཙམ་གྱི་རིང། རྡོ་རྗེ་གདན་དུ་མེ་ཏོག་གི་མཆོད་པ་ཕུལ་ཡ་དེ་ནི་བོད་པའི་ཆོས་བརྒྱུད་རིས་མེད་ཀྱི་བླ་མ་དང། དེ་བཞིན་ཕྱི་ནང་དད་ལྡན་སེར་སྐྱ་མང་ཚོགས་ཚོས་ཞལ་འདེབས་གནང་བ་དེ་དག། སོ་སོའི་གང་ནུས་ཅི་ལྕོགས་ཀྱིས་ད་བར་མཆོད་པ་ཕུལ་བ་དེས། སོ་སོའི་ལུས་སེམས་གཉིས་བདེ་ཞིང་སྐྱིད་པ་དང་སེམས་ལ་དགའ་བ་ཤུགས་ཆེ་བྱུང་བཞིན་པ་གསུང་གནང་བྱུང། དེ་ཡིན་ན་བྱེད་ཆོག་པ་ཡིན་ན་སྤྱི་བཏང་གི་ལོ་གཉིས་གསུམ་བྱས་རྗེས་ལ་གཟུགས་པོ་དཔེ་བདེ་པོ། སེམས་ཡས་སྐྱིད་པོ། དགོང་དག་སོ་སོ་ཉལ་དུས་ཨ་ནི་གཉིད་ཡས་སྐྱིད་པོ། དཔེ་མ་སྲིད་པའི་སེམས་ནང་སྤྲོ་བ་དང་དགའ་ཚོར་དང། ཞེ་པོ་བྱུང་སྟེ།
ཁོང་གིས་མཆོད་རྟེན་རིན་པོ་ཆེའི་སྐུ་མདུན་དུ་མེ་ཏོག་གི་མཆོད་པ་འབུལ་རྒྱུར་མཆོད་རྟེན་འཛིན་སྐྱོང་ལྷན་ཁང་ནས་ཆོག་མཆན་ཡི་གེ་ཞུ་དགོས་པ་དང་ཁོང་རྣམ་པས་ཀྱང་རྒྱབ་སྐྱོར་གང་ལེགས་གནང་སྟེ། དཀའ་ངལ་འཕྲད་རྒྱུ་མེད་ན་ཡང་ཁོང་གི་མཆོད་པ་འབུལ་བཤམས་དང་ཏིང་ཆིག་ཁྲི་ལྷག་འཁྲུད་དགོས་པ་སོགས་ཀྱི་ལས་དོན་གང་ཅི་ལྕོགས་ཀྱི་མེད་དུས། ཁོང་ནས་རྒྱ་གར་ལས་མི་གསུམ་བཞི་ཅིག་གླས་ཏེ་གླ་ཆ་སྤྲད་ཀྱི་ཡོད་པའི་ཁོངས་ནས་རྒྱ་གར་ལས་མི་པ་ཝན་ཀུ་མར་གྱིས་བརྗོད་དོན་ལ། མེད་དེ། དིལ་མེད་ཡེ་ར་ཀ་ཀམ་ཀར་ཏཱ་ཧོང་གིས་ཨེག་དྷརམ་ཀར་ར་ཧོང། Dharm། ཧེ། ང་རང་ལོ་བཅུ་བཞི་ཡིན་པའི་སྐབས་ལ་པཱ་ཚེ་རིང་བཟང་པོ་ལགས་དང་མཉམ་དུ་མེ་ཏོག་གི་མཆོད་པ་འབུལ་ཡའི་འགོ་བཙུགས་ནས་ད་ཆ་ལོ་ངོ་བཅོ་ལྔ་ཙམ་འགྲོ་བཞིན་འདུག་ངས་མེ་ཏོག་གི་མཆོད་པ་ཕུལ་བའི་སྐབས་སུ་ཀུན་སློང་གཙོ་བོ་དེ་ནི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་བདེ་ཞིང་སྐྱིད་པ་ཡོང་རྒྱུའི་སྨོན་ལམ་བརྒྱབ་སྟེ་ཆོས་བྱེད་ཀྱི་ཡོད་བསམ་པ་དྲན་གྱི་འདུག་ཅེས་འགྲེལ་བརྗོད་གནང་བྱུང་དེ་མིན་པཱ་ཚེ་རིང་བཟང་པོ་ལགས་ཀྱིས་གསུང་ཡ་ལ་ཁོང་ནས་ད་བར་ལོ་ངོ་བཅོ་བརྒྱད་ཀྱི་རིང་མེ་ཏོག་གི་མཆོད་པ་ཕུལ་ཏེ་རང་གཞན་གཉིས་ཀ་ཚོགས་བསགས་སྒྲིབ་སྦྱོང་ཆེད་ཕན་ཐོགས་ཤུགས་ཆེ་ཞིག་བྱུང་ཡོད་ཀྱང་ད་ཆ་ཁོང་དགུང་ལོ་བགྲེས་པའི་རྐྱེན་གྱིས། ལས་དོན་མཇུག་སྐྱོང་བྱེད་མཁན་ན་གཞོན་དེ་འདྲ་བྱུང་བ་ཡིན་ན། རང་གཞན་གཉིས་ཀ་ཕན་ཐོགས་ཡོང་རྒྱུའི་དགེ་མཚན་ཡོད་པར་བརྟེན། ཁོང་ནས་ཁོང་ལ་ཡོད་པའི་མེ་ཏོག་གི་མཆོད་པ་འབུལ་རྒྱུའི་དངོས་ཆས་རྣམས། རྩིས་སྤྲོད་ཀྱིས་ལས་དོན་ཁག་གི་ཐོག་རྒྱུས་མངའ་ལམ་སྟོན་བྱེད་རྒྱུའི་འཆར་གཞི་ཡོད་པའི་འགྲེལ་བརྗོད་གནང་བྱུང། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ཡིན། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་རྒྱ་ནག་གི་ཡུན་ནན་ཞིང་ཆེན་ནང་གི་ལིའི་ཅང་ས་གནས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཀྲའོ་ཀྲོང་རེན་ཡིས་ལྐོག་ཟ་རུལ་སུངས་ཚབས་ཆེ་བྱས་པའི་ཉེས་མིང་འོག་ཁོ་པ་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བཏང་བ་དང་ཁོ་པའི་གོ་གནས་ཁག་ནས་གནས་དབྱུང་ཀྱང་བཏང་ཡོད་པའི་གནས་ཚུལ་འདུག། དེ་ཡང་འདི་ཟླའི་ཚེས་བཞི་ཉིན་རྒྱ་ནག་ནང་དར་ཁྱབ་ཆེ་བའི WeChat ཞེས་པའི་སྐད་འཕྲིན་དྲ་རྒྱའི་ཐོག་གནས་ཚུལ་ཐོན་པ་ལྟར་ན་རྒྱ་ནག་གི་ཡུན་ནན་ཞིང་ཆེན་གྱི་སྒྲིག་ཁྲིམས་རྟོག་ཞིབ་ཚོགས་ཆུང་གིས་ཡུན་ནན་ཞིང་ཆེན་ནང་གི་ལིའི་ཅང་ས་གནས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཀྲའོ་ཀྲོང་ཝན་གྱི་གནད་དོན་ཐོག་བསྐྱར་ཞིབ་དང་དཔྱད་ཞིབ་བྱས་པའི་མཐའ་མར་ཁོ་པས་ལྐོག་ཟ་རུལ་སུངས་ཀྱི་ལས་དོན་ངན་པ་ཚབས་ཆེ་མང་པོ་བསགས་པའི་ཁོངས་སུ་ཁོ་པའི་དབང་ཆ་བེད་སྤྱོད་ལོག་པར་བཏང་སྟེ། ཆད་གཅོད་ཀྱི་ལས་ནང་ཞུགས་པ་དང། ཁྲིམས་འགལ་སྒོ་ནས་ཁེ་བཟང་བཟོ་རྒྱུའི་བྱེད་སྒོ་སྤེལ་བ། དབང་ཆ་དང་དངུལ་བརྗེ་ལེན་གྱི་ལས་དོན་སྤེལ་བ། རང་ཉིད་ཀྱི་དབང་ཆ་བེད་སྤྱོད་བཏང་སྟེ་ལས་གཞི་ཁག་གི་གན་རྒྱ་འཇོག་སྐབས་མི་གཞན་སར་ནས་ཁེ་བཟང་དོན་དུ་གཉེར་བ། ས་ཆ་བེད་སྤྱོད་བྱེད་ཆོག་པའི་ཆོག་མཆན་སྤྲད་པ། ལས་འཆར་ཁག་ལ་ཆོག་མཆན་སྤྲད་པ། ཚོང་ལས་གཉེར་ཆོག་པའི་ཆོག་མཆན་སྤྲད་པ། དེ་བཞིན་ཁྲིམས་འགལ་སྒོ་ནས་དངུལ་དང་རྒྱུ་དངུལ་འབོར་ཆེན་ལེན་པ་སོགས་བྱས་པའི་ནག་ཉེས་བཙུགས་ནས་ཁོ་པ་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་ཕུད་བཏང་བ་མ་ཟད་གོ་གནས་ཁག་ནས་ཀྱང་གནས་དབྱུང་བཏང་འདུག།
ཡང། རྒྱ་གར་གྱི་ཕྱི་སྲིད་བློན་ཆེན། ཨེས་རྗེ་ཞང་ཀར་མཆོག་གིས་རྒྱ་གར་གྱིས་རྒྱ་ནག་ལ་འབྲེལ་བ་བྱེད་སྐབས་དངོས་ཡོད་གནས་ཚུལ་ལ་གཞི་བཞག་ནས་བྱས་པ་ལས་ནེ་རུས་དབུ་ཁྲིད་སྐབས་ཀྱི་སེམས་ནང་གི་འདོད་པ་ལྟར་བྱས་པ་དེར་སྐྱོན་བརྗོད་གནང་ཡོད་པ་རེད་འདུག་དེ་ཡང་ཉེ་ཆར་རྒྱ་གར་གྱི ANI ཞེས་པའི་གསར་འགྱུར་ལས་ཁང་དེས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་རྗེ་ཞང་ཀར་མཆོག་ལ་གནད་འདྲི་ཞུས་པའི་ནང། ངོས་རང་གིས་རྒྱ་ནག་དང་འབྲེལ་བ་བྱེད་སྐབས་དངོས་གཙོ་སྨྲ་བ་གཞི་རྩར་བཞག་ནས་བྱེད་ཀྱི་ཡོད། དངོས་གཙོ་སྨྲ་བའི་ཤུགས་རྐྱེན་དེ། རྒྱ་གར་གྱི་དབུ་ཁྲིད Sardar Patel ནས་བཟུང་སྲིད་བློན Narendra Modi མཆོག་བར་བརྒྱུད་རིམ་བྱུང་བ་དེ་གཞི་བཟུང་ནས་སྲིད་བྱུས་ཤིག་འཛིན་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད་འདུག་དེ་བཞིན་རྒྱ་གར་གྱི་ཕྱི་སྲིད་བློན་ཆེན Jay Shankar ཡིས་དེ་སྔོན་ལོ་ངོ་བདུན་ཅུ་དོན་ལྔ་གོང་ནས་རྒྱ་གར་གྱིས་རྒྱ་ནག་ཐོག་གི་སྲིད་བྱུས་འཛིན་ཕྱོགས་དེར་སྲིད་བློན Nehru དང Sardar Patel རྣམ་གཉིས་བར་མཐུན་མིན་གྱི་གནས་ཚུལ་བྱུང་བའི་སྐོར་དང། ནེ་རུ་མཆོག་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནང་རྒྱ་གར་གྱི་ཚབ་ཏུ་རྒྱ་ནག་ལ་ཞབས་སྟེགས་སྤྲོད་པ་དེ་ནི་ཡ་མཚན་ཆེ་དགོས་པ་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཉེ་བའི་དུས་སྐབས་ཉིས་སྟོང་ཉི་ཤུ་ཟླ་བ་དྲུག་པའི་ནང་རྒྱ་གར་དང་རྒྱ་ནག་བར་ལ་དྭགས་ཀྱི་གྷལ་ཝན་ཞེས་པའི་ས་མཚམས་ཀྱི་ལུང་གཤོང་དེར་དྲག་པོའི་དཔུང་དམག་དབར་འཁྲུག་འཛིང་བྱུང་བའི་རྗེས་ཕྱོགས་གཉིས་ཀྱི་འབྲེལ་བའི་གནས་བབ་ཇེ་སྡུག་ཏུ་སོང་ཡོད་ཅིང། དེ་ཆེད་རྒྱལ་ཁབ་གཉིས་ཀྱི་དམག་སྤྱི་རིམ་པའི་བར་གྲོས་མོལ་ཐེངས་ཉི་ཤུ་བྱས་པའི་མཐར་ས་མཚམས་ཀྱི་ས་གནས་གྲངས་ལྔའི་ནང་ཕན་ཚུན་འཁྲུག་རྩོད་མི་བྱེད་རྒྱུའི་མོས་མཐུན་བྱུང་ཡང་ཁུལ་དེའི་ཌེབ་སང་ཞེས་པ་དང། བདེ་མཆོག་ཞེས་པའི་ས་ཁུལ་གཉིས་ནང་གི་གནས་སྟངས་དེ་དུས་ད་ལྟའང་འཕྲོ་ཅན་དུ་ལུས་ཡོད་པ་རེད་འདུག།
བོད་རང་སྐྱོང་ལྗོངས་ཟེར་བའི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཞིག་འདི་ཟླའི་ཚེས་ལྔ་ཉིན་གྱི་སྔ་དྲོར་བོད་ཀྱི་རྒྱལ་ས་ལྷ་སའི་ནང་འཚོགས་སྐབས་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་བསྒྱུར་རྒྱུའི་སྐུལ་འདེད་གཏོང་དགོས་པའི་ནན་བཤད་བྱས་འདུག་དེ་ཡང་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བའི་རྒྱ་ནག་གཞུང་འབྲེལ་གྱི་ཚགས་པར་གྱིས་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་དེ་ནི་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་གཙོ་སྐྱོང་བྱས་པ་དང་དེའི་ནང་ལིའུ་ཅང་དང་ཝང་ཧའེ་ཀྲོའུ་རིན་ཝེ་དང་ཟླ་བ་ཚེ་རིང་བཅས་ཀྱང་ཚོགས་འདུར་སླེབས་འདུག་ལ་ཀརྨ་ཚེ་བརྟན་གྱིས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས། ལས་རིགས་ཀྱི་འཐུས་མིའི་སློབ་གསོ་གསོ་སྦྱོང་ལས་དོན་སྤེལ་ཚུལ་བཤད་འདུག་ཡང་ཚོགས་འདུ་དེའི་ཐོག་སངས་རྒྱས་ལེགས་གྲུབ་དང་བསོད་ནམས་ཆོས་སྒྲོན་མཐུ་སྟོབས་སེང་གེ་དང་དགྲ་འདུལ་དངོས་གྲུབ་རྡོ་རྗེ་བཅས་ཀྱིས་རང་ངོས་ཀྱི་དོན་དངོས་དང་ཟུང་འབྲེལ་དམ་ཟབ་བྱས་ཏེ་འདུ་ཤེས་གསུམ་གྱི་སློབ་གསོ་སྤེལ་ཚུལ་དང་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སློབ་སྦྱོང་དགོན་སྡེ་དོ་དམ་ལ་ཤུགས་སྣོན་དང་གསར་གཏོད་བཅས་ལས་ཐོབ་པའི་མྱོང་ཚོར་ཁག་ལྷུག་པོར་གླེང་ནས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཚོས་སྙིང་དབུས་ནས་རྒྱ་ནག་དམར་ཤོག་ཚོགས་པའི་བཀའ་ལ་ཉན་པ་དང་བཀའ་དྲིན་ཚོར་བ་རྗེས་སུ་འབྲངས་པ་བཅས་བྱེད་པ་དང་མོས་སེམས་ལྔ་ཟེར་བ་རྒྱུན་ཆད་མེད་པར་ཟབ་ཏུ་གཏོང་གི་ཡོད་ཚུལ་བཤད་འདུག་ཡང་སྐབས་དེར་ཝང་ཅུན་ཀྲེང་གིས་ལོ་གཅིག་རིང་འབྲེལ་ཡོད་སྡེ་ཚན་ཁག་གིས་བོད་རང་སྐྱོང་ལྗོངས་ལ་ལས་དོན་བཀོད་སྒྲིག་བྱས་པ་ཁག་དོན་འཁྱོལ་ནན་ཏན་བྱས་ནས་རྒྱལ་ཁབ་ཀྱི་འདུ་ཤེས་དང་སྤྱི་དམངས་ཀྱི་འདུ་ཤེས། ཁྲིམས་སྐྱོང་གི་འདུ་ཤེས་བཅས་ཀྱི་སློབ་གསོ་གཏིང་ཟབ་སྤེལ་དགོས་པ་དང་དགོན་སྡེ་དོ་དམ་ལ་ཤུགས་སྣོན་རྒྱག་དགོས་པ། གསར་གཏོད་བྱས་ཏེ་གྲྭ་བཙུན་ཚོ་བཟང་པོ་བཞིའི་གྲྭ་བཙུན་བརྩོན་ལེན་བྱེད་པར་སློབ་གསོ་བྱེད་དགོས་པ། ཆོས་ལུགས་ལས་རིགས་ཀྱི་འཐུས་མིས་ཏང་དང་སྲིད་གཞུང་དང་བློ་སེམས་གཅིག་མཐུན་དང་བློ་ཁ་གཅིག་མཐུན་བསམ་སྦྱོར་གཅིག་མཐུན་བཅས་བྱས་ཏེ་བོད་བརྒྱུད་ནང་བསྟན་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང། འཚམ་མཐུན་ཡོང་བ་དང་བོད་ཡུན་རིང་བདེ་འཁོད་དང་སྤུས་ཚད་མཐོ་བའི་འཕེལ་རྒྱས་ལ་སྐུལ་འདེད་གཏོང་བར་ལེགས་སྐྱེས་ཕུལ་དགོས་ཚུལ་སོགས་ཀྱང་བཤད་ཡོད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ནང་ལོ་རེའི་ལས་དོན་ལག་བསྟར་ཟེར་བའི་ཚོགས་འདུ་འཚོགས་བཞིན་ཡོད་པ་ལྟར་བརྟན་ལྷིང་ལ་གཙོ་འདོན་དང་ཁ་ཕྲལ་ལ་ངོ་རྒོལ་བྱས་ཏེ་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་ཞུགས་དགོས་པ་བཤད་ཀྱི་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ལྷ་ས་དང་གཞིས་རྩེ་སོགས་སུ་བོད་མི་ཚོར་ལས་ཞུགས་བྱེད་པར་ཏཱ་ལའི་བླ་མ་དང་ཁ་བྲལ་བ་ཚོ་དང་འབྲེལ་ཐག་གཅོད་དགོས་པའི་བརྡ་ཁྱབ་བཏང་འདུག་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ནང་མགོ་ལོག་བ་ཡང་དགོན་པའི་དགེ་འདུན་པ་དང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགེ་འདུན་པ་ཁག་ལ་ཏཱ་ལའི་བླ་མ་ལ་ངོ་རྒོལ་དགོས་པའི་ས་རྟགས་སོགས་བརྒྱབ་བཅུག་འདུག་ཡང་ཉིན་ཤས་སྔོན་བོད་རང་སྐྱོང་ལྗོངས་ཟེར་བས་ཆབ་མདོ་ཁུལ་གྱི་སྨར་ཁམས་རྫོང་གི་ཁྱུང་འབུམ་ཀླུ་ར་དགོན་པའི་ནང་རྒྱ་གཞུང་གིས་དགེ་འདུན་པ་གསར་པ་རྩ་བ་ནས་བཅུག་མི་དགོས་པའི་བཙན་བཀའ་བཏང་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་དམར་པོའི་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་དམག་འཐབ་ལ་གྲ་སྒྲིག་བྱེད་བཞིན་པའི་སྐབས་འདིར་བོད་ལ་དབྱིན་ཡིག་ཐོག Tibet ཅེས་པ་འབོད་བཞིན་པའི་ཚབ་ལ་ཤིས་ཙང་ཞེས་འབོད་དགོས་པའི་བཙན་བཀའ་གཏོང་བཞིན་འདུག་དེ་ཡང་ཨ་མི་རི་ཀའི The Wall Street Journal ཞེས་པའི་གསར་ཤོག་གིས་ཕྱི་ཚེས་དྲུག་ཉིན་སྤེལ་བའི་གནས་ཚུལ་ནང། རྒྱ་ནག་ནང་བོད་ཅེས་པའི་ཐ་སྙད་བེད་སྤྱོད་བྱེད་དུ་འཇུག་གི་མེད་པ་དང་རྒྱ་མི་དཔོན་རིགས་ཚོས་ཤིས་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་ཇེ་མང་དུ་གཏོང་བཞིན་ཡོད་ཅིང་རྒྱ་གཞུང་གིས་འགྱུར་བ་དེ་ལྟར་གཏོང་དགོས་དོན་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་གྲངས་ཉུང་མི་རིགས་སྤྱི་དང་ལྷག་པར་དུ་མཐའ་མཚམས་ཁུལ་གྱི་མི་རིགས་ཡོངས་རྫོགས་ལ་དམིགས་འབེན་བཙུགས་ནས་ཁོང་ཚོ་གྲངས་མང་རྒྱ་ཧན་མི་རིགས་དང་མཉམ་བསྲེས་དབྱེར་མེད་བཟོས་ནས་རྒྱ་ནག་དམར་ཤོག་ཚོགས་པར་ཤ་ཞེན་ཡོད་པའི་རྒྱལ་ཡོངས་མི་རིགས་གཅིག་གི་ངོ་བོ་མཚོན་པ་ཞིག་བཟོ་རྒྱུ་དོན་གཉེར་བྱེད་བཞིན་པར་བརྟེན་ནས་ཡིན་འདུག་རྒྱ་གཞུང་གིས་གོང་ཞུས་ལས་དོན་དེ་དག་སྤེལ་བཞིན་པའི་ཁྲོད་འདིར་ད་ལོ་དགུང་གྲངས་བརྒྱད་ཅུ་གྱ་དགུར་ཕེབས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུའི་གྲ་སྒྲིག་ཞུ་རྒྱུའི་ལས་དོན་ཁག་སྤེལ་ཤུགས་ཆེ་རུ་བཏང་ཡོད་ཅིང། ཆོས་མེད་སྨྲ་བ་དང་ཆོས་དུག་ལ་བརྩི་མཁན་རྒྱ་ནག་དམར་པོའི་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་ཁ་བྲལ་རིང་ལུགས་པ་ཞིག་ཡིན་ལུགས་འཛེམ་མེད་ཞུ་བཞིན་ཡོད་རུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་རྒྱུ་ཡིན་སྐོར་ཨུ་ཚུགས་རྒྱག་བཞིན་ཡོད་པ་རེད། འདས་པའི་ལོ་བཅུ་ཕྲག་མང་པོའི་རིང་རྒྱ་ནག་དམར་པོའི་གཞུང་འབྲེལ་དཔོན་རིགས་དང་ལས་བྱེད་པ། དེ་བཞིན་གཞུང་འབྲེལ་གསར་ལམ་ཁག་གིས་དབྱིན་ཡིག་ཐོག་བོད་ལ Tibet ཞེས་འབོད་ཀྱི་ཡོད་རུང་ཉེ་དུས་རྒྱ་ནག་གི་ཕྱི་སྲིད་ལས་ཁང་དང་རྒྱ་ནག་ལ་ཞེན་ཁོག་ཆེ་བའི་དུས་དེབ་ཀྱིས Tibet ཞེས་པའི་ཐ་སྙད་ཀྱི་ཚབ་ལ Xizang ཞེས་འབོད་པ་ནས་བཟུང་ཉེ་བའི་ཟླ་ཤས་ནང་ཐ་སྙད་དེ་བེད་སྤྱོད་ཇེ་མང་དུ་གཏོང་བཞིན་ཡོད་འདུག་པས། སྔ་ལོའི་སྤྱི་ཟླ་བརྒྱད་པའི་ནང་རྒྱ་ནག་གི་མཁས་པའི་ཚོགས་ཆེན་ཞིག་འཚོགས་སྐབས་དང་ཡང་སྤྱི་ཟླ་བཅུ་པའི་ནང་ཀོང་པོ་ཉིང་ཁྲི་ནང་བོད་དང་ཧི་མ་ལ་ཡའི་གླེང་སྟེགས་ཅེས་པའི་རྒྱལ་སྤྱིའི་མཉམ་འབྲེལ་ཚོགས་འདུ་འཚོགས་སྐབས Tibet ཞེས་པ་བེད་སྤྱོད་མ་བྱེད་པར་ཤིས་ཙང་ཞེས་བེད་སྤྱོད་བྱས་ཡོད་པ་དང། ད་དུང་རྒྱ་གཞུང་གིས་ཤིས་ཙང་ཞེས་པའི་ཐ་སྙད་བེད་སྤྱོད་མ་བྱས་ཚེ་ཉེས་ཆད་འགེལ་རྒྱུའི་སྔོན་བརྡ་སོགས་ཀྱང་བཏང་འདུག་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་ནས་ཤིས་ཙང་ཞེས་པ་བེད་སྤྱོད་བྱེད་དོན་ནི་བོད་ཐོག་རང་ཉིད་ནས་བཙན་དབང་བྱེད་བཞིན་པ་དེ་ཁྲིམས་མཐུན་བཟོ་ཐབས་ཀྱི་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་ཐབས་ཤིག་ཡིན་པ་དང་བོད་རྒྱ་གཉིས་ཀྱི་དཀའ་རྙོག་རྒྱུན་རིང་ནས་ཡོད་པས་ན་མིང་བརྗེ་པོ་བརྒྱབ་ནས་དཀའ་རྙོག་སེལ་རྒྱུ་མ་ཡིན་པར་ད་དུང་དེས་རྙོག་ཟིང་མང་བ་སློང་རྒྱུ་ཡིན་སྐོར་སོགས་གསུངས་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གི་མཚོ་གྲུ་ཞིག་སི་རི་ལང་ཀའི་མཚོ་ཁར་བབ་ཚུགས་བྱས་མ་བཅུག་པ་དེ་ནི་རྒྱ་གར་ལ་རྒྱལ་ཁ་ཞིག་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་ས་ཁམས་ཀྱི་ཆབ་སྲིད་ཐོག་གྱོང་གུན་ཞིག་ཡིན་པའི་སྐོར Newsweek ཞེས་པ་དེས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་དེ་ཡང་ཉེ་ལམ་ཧྲི་ལང་ཀའི་གཞུང་གིས་རྒྱ་ནག་གི། Xiang Yang Hong། གསུམ་པ་རྟགས་ཅན་གྱི་མཚོ་གྲུ་དེ་ལོ་ངོ་གཅིག་འཁོར་མར་ཡུལ་དེའི་ནང་འབབ་ཚུགས་བྱེད་རྒྱུའི་ཆོག་མཆན་མ་གནང་བ་དེ་ནི་ཉེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ཧྲི་ལང་ཀའི་སྲིད་འཛིན Ranil Wickremesinghe མཆོག་དང་མཇལ་འཕྲད་གནང་སྐབས་རྒྱ་ནག་གི་མཚོ་གྲུ་ཡུལ་དེའི་ནང་འབབ་ཚུགས་བྱེད་ཆོག་པ་ཡིན་ན་རྒྱ་གར་གྱི་སྲུང་སྐྱོབ་ཐོག་བློ་འཚབ་ཡོད་པའི་སྐོར་ནན་བརྗོད་གནང་བའི་རྗེས་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ནུབ་ཕྱོགས་རྒྱལ་ཁབ་ཁག་གི་ཞིབ་འཇུག་གནང་མཁན་རྣམས་ཀྱིས་གོང་ཞུས་རྒྱ་ནག་གི་མཚོ་གྲུ་དེས་རྒྱ་ནག་གི་དྲག་པོའི་དཔུང་དམག་གི་ཆེད་སོ་མྱུལ་གྱི་ལས་དོན་སྤེལ་གྱི་ཡོད་པའི་སྐོར་དང། དེའི་ནང་རྒྱ་ནག་གི་རང་བྱུང་གཏེར་དངོས་ལྷན་ཁང་ནང་གི་སྡེ་ཁག་འདྲ་མིན་གྱི་མི་སྣ་བརྒྱད་ཅུ་བར་ཐེག་ཐུབ་ཀྱི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་སྔོན་རྒྱ་ནག་གི་ཉམས་ཞིབ་ཀྱི་མཚོ་གྲུ་ཁག་གིས་རྒྱ་གར་གྱི་རྒྱ་མཚོའི་ནང་ཉམས་ཞིབ་ཀྱི་ལས་དོན་མང་དག་ཅིག་བྱས་ཡོད་ཅིང། དེ་ཡང་གཙོ་བོ་རྒྱ་གར་གྱི་ལྷོ་ཕྱོགས Andaman Nicobar ཞེས་པའི་མཚོ་གླིང་གི་མཚོ་གཏིང་ནང་ཚད་འཇལ་གྱི་ལས་དོན་སྤེལ་ཡོད་པ་རེད་འདུག། མཚོ་གཏིང་གི་ཚད་གཞི་འཇལ་རྒྱུ་དེས་གཏེར་དངོས་འཚོལ་སྒྲུབ་ཆེད་ཕན་ཐོགས་ཡོད་པ་མ་ཟད་རྒྱ་ནག་གི་མཚོ་དམག་གིས་མཚོ་འོག་གི་དམག་གྲུ་ཁག་སླ་པོར་བསྐྱོད་ཐུབ་རྒྱུའི་ཐོག་མཐུན་རྐྱེན་ཆགས་ཀྱི་ཡོད་པ་དང། ལྷག་པར་དུ་ཉེ་བའི་ལོ་ཤས་ནང་རྒྱ་ནག་གི་སོ་མྱུལ་གྱི་མཚོ་གྲུ་ཁག་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་ཡང་ལས་དོན་སྤེལ་བའི་གནས་ཚུལ་བྱུང་ཡོད་པ་རེད་འདུག། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་བྱམས་བརྩེའི་བསྟི་གནས་ཁང་དུ་ཕྱག་ལས་གནང་བའི་རིང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞེས་པ། སིའི་ཤེས་ཡོན་གྱི་བསླབ་གཞིར་ལེགས་སྐྱེས་ཆེན་པོ་ཕུལ་ཡོད་ལ། ད་དུང་བོད་དང་ཚན་རིག་ལས་གཞིའི་ནང་སྐྱེ་དངོས་དང་དབང་རྩ་ཚན་རིག་དཔེ་དེབ་བོད་སྒྱུར་ཞུ་མཁན་རྐང་གྲས་ཤིག་ཡིན་པ་སོགས་ཁོང་གིས་སིའི་ཤེས་ཡོན་དང་བོད་དང་ཚན་རིག་གི་ལས་གཞིར་མཛད་རྗེས་ཆེན་པོ་བཞག་གནང་ཡོད་པའི་སྐོར། གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉེ་ཆར་ཨ་མི་རི་ཀའི་མངའ་སྡེ་ཝ་ཤིང་ཊོན་གྱི་གྲོང་ཁྱེར་ནིའུ་ཕོར་ནང་ནས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་གར་སོང་མེད་པའི་གནས་ཚུལ་ཐོན་ཏེ་བཙལ་འཚོལ་བྱས་པའི་རྗེས་ད་ཆ་ཁོང་གི་ཆོས་ཚོགས་ཉེ་འཁྲིས་ཀྱི་རྫིང་བུའི་ནང་ནས་ཕུང་པོ་ཞིག་རྙེད་སོན་བྱུང་བ་དེ་ནི་ས་གནས་ཉེན་རྟོག་པས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཡིན་པར་ཚོད་དཔག་བྱས་ཡོད་པའི་སྐོར་ས་གནས་བརྙན་འཕྲིན་ཐོག་ལ་རྒྱང་བསྲིངས་བྱས་ཡོད་པ་རེད།

ཨེ་མེ་རི་ཡི་བོད་དང་ཚན་རིག་ལས་གཞིའི་ཐོག་ནས་སྐྱེ་དངོས་དང་དབང་རྩ་རིག་པའི་དཔེ་དེབ་མི་ཉུང་བ་ཞིག་བོད་བསྒྱུར་ཞུ་མཁན་རྐང་གྲས་ཤིག་ཡིན་པའི་སྐོར་ལ་ཨེ་མེ་རི་སིའི་ཤེས་ཡོན་ཟབ་ཁྲིད་པ་དང་ཨེ་མེ་རི་དང་བོད་ཀྱི་ཚན་རིག་གི་ལོ་ཙཱ་བ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་གསུངས་བྱུང།
དགེ་བཤེས་དགྲ་འདུལ་ལགས་ང་ཚོའི་ཨེ་མེ་རི་གཙུག་ལག་སློབ་གཉེར་ཁང་ནང་ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་བར་དུ་ལ་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་ནང་ལ་ནི་ཀྱི་མིང་བསྡུས་པ་ཡིན་ན་ཨ་ནི་ཨེ་མོ་རི་ཡི་བྱམས་བརྩེའི་བསྟི་གནས་ཁང། འོ་དེའི་ནང་ལོགས་ལ་ཨེ་མདོ་སི་ཕྱག་ལས་གནང་བ་རེད། ཨ་ནི་སྤྱི་བཏང་བསྟི་གནས་ཁང་ལ་ལས་གཞི་གཙོ་བོ་ཁ་ཤས་ཤིག་ཡོད་པའི་ནང་ལོགས་ནས། ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ནང་ལོགས་ལ་ཏུ་སི་ལོ་ཙཱ་བ་བགྲེས་པའི་མིང་ནས་སྐུ་འགན་བཞེས་ནས་ཏུ་སི་ཕྱག་ལས་གནང་ཡོད་རེད། དགེ་བཤེས་ལགས་དེ་ལ་ཕྱག་ལས་གནང་པའི་རིང་དེ་ལ་ཧ་ལས་ཡ་གི་མཛད་རྗེས་ཆེན་པོ་ཏུ་སི་བྱུང་ཡོད་རེད། འོ་ང་ཚོའི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་འདི་འགོ་བཙུགས་ནས་ལོ་ངོ་གཉིས་གསུམ་བཞི་ཙམ་མ་གཏོགས་འགྲོ་ཡོད་མ་རེད། ཨ་ནེ་དགེ་བཤེས་ལགས་ཕྱག་ལས་གནང་པའི་རིང་དེ་ལ་ང་ཚོ་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་དྲུག་གི་བསླབ་གཞི་བྱས་པ་དེའི་ནང་ལོགས་ལ་སྐྱེ་དངོས་དང་ཨ་ནེ་དབང་རྩ་ཚན་རིག་གི་སློབ་དེབ་ཕལ་ཆེར་དགུ་བཅུ་ཅིག་བོད་སྒྱུར་དུ་གནང་ཡོད་རེད། ཨང་དེ་ཡིན་པ་སོང་ཙང་ཧ་ལས་ཀྱི་ད་མཛད་རྗེས་ཆེན་པོ་རེད། དེ་ནི་ད་ལྟ་སློབ་དེབ་དེ་ཚོ་སྒྱུར་གྱིན་སྒྱུར་གྱིན་ལ་ང་ཚོ་ཐ་སྙད་གསར་པ་བཟོ་དགོས་ཡ་མང་པོ་བྱུང་ཡོད་རེད་ཚན་པ་སོ་སོའི་ནང་ལོགས་ལ། ཨ་ནི་ཐ་སྙད་གསར་པ་གང་བཟོ་བ་དེ་ང་ཚོ་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་གི་ལོ་ཙཱ་བ་ཚོས་ཐ་སྙད་བཟོས་ནས་གཅིག་གི་བེད་སྤྱོད་བྱས་བྱས་པ་དེ་འདྲས་མ་ཡིན་པ། ཨ་ནི་ལོ་ལྟར་བཞིན་ང་ཚོའི་ཚན་རིག་གི། གཏན་འབེབས་ཀྱི་ཚོགས་འདུ་ཆེན་པོ་ཞིག་འཚོགས་ཀྱི་ཡོད་རེད། དེའི་ནང་ལོགས་ལ་ཨ་ནི་དགེ་བཤེས་ལགས་ཡང་མཉམ་ཞུགས་གནང་ནས་ཨ་ནི་ཐ་སྙད་གཏན་འབེབས་བྱས་ནས། ད་ལྟ་བར་དུ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ངོས་ནས་དགེ་བཤེས་ལགས་མཉམ་ཞུགས་གནང་པའི་རིང་དེ་ལ་ཐ་སྙད་ཕལ་ཆེར་དྲུག་སྟོང་ལྷག་ཅིག་གི་ང་ཚོ་གཏན་འབེབས་བྱུང་ཡོད་རེད་ཨང། དེ་ཆ་ཚང་ཅིག་ད་ལྟ་ང་ཚོས་ཚིག་མཛོད་ཅིག་གི་ནང་ལོགས་ལ་མར་བཏོན་ནས། ད་ལྟ་ང་ཚོའི་དྲ་རྒྱ་ནང་ལོགས་ནས་ཕབ་ལེན་ཞུ་ཡ་འདུག་བྱས་ནས་དགེ་བཤེས་ལགས་དཔེ་མཛད་རྗེས་ཆེན་པོ་རེད།
ལྷག་དོན་དགེ་བཤེས་དགྲ་འདུལ་ལགས་ནི་ཁྱོན་ཡོངས་ནས་མཁྱེན་ཡོན་ཆེ་བ་ཡོད་པའི་དཔེ་མཚོན་ཙམ་ཞུས་ན་ཨི་མི་རི་བོད་དང་ཚན་རིག་ལས་གཞི་ཐོག་ནས་རྒྱ་གར་ནང་གི་གདན་ས་སོགས་ནང་ཚན་རིག་པ་གོ་སྒྲིག་ཞུས་ཏེ་སློབ་ཁྲིད་གནང་མཁན་ཚོའི་གསུང་སྒྱུར་གནང་བའི་སྐབས་དཀའ་ཚེགས་མེད་པར་ཚན་རིག་གི་ཐ་སྙད་དང་ནང་དོན་ཐོག་ལ་གོ་དོན་རྟོགས་བདེ་བ་བྱུང་ཡོད་པ་ནི་ཚན་རིག་པ་དང་ཚན་རིག་སློབ་གཉེར་བྱེད་མཁན་དགེ་འདུན་པ་སོགས་ལ་ཕན་ཐོགས་ཆེན་པོ་བྱུང་བ་མ་ཟད་ཨི་མི་རི་དང་བོད་ཀྱི་ཚན་རིག་ལས་གཞིར་ལེགས་སྐྱེས་ཆེན་པོ་ཕུལ་ཡོད་པ་རེད་འདུག།
དེ་ནང་བཞིན་ཕ་གིར་ས་གནས་ས་ཐོག་ལ་ཕེབས་ནས་ཚན་རིག་སློབ་ཁྲིད་བྱེད་པའི་སྐབས་སུ་ཨ་ནི་གསུང་སྒྱུར་གནང་ཡ་གི་ཞབས་ཞུ་ཆེན་པོ་བསྒྲུབས་ཡོད་རེད། ཉིས་སྟོང་བཅུ་ནས་བྱས་ནས་ཉིས་སྟོང་བཅུ་གསུམ་བར་དུ་ས་རཱ་བོད་ཀྱི་མཐོ་སློབ་ལ་ནི་དབྱར་ཁ་ནམ་ཡིན་ལ་ང་ཚོས་ཚན་རིག་ཟབ་སྦྱོང་ཕུལ་ཡོད་རེད་དེའི་སྐབས་སུ་ནི་དགེ་བཤེས་ལགས་ཕ་གིར་ཕེབས་ནས་ནི་གསུང་སྒྱུར་གནང་ཡས་དང་ནི་ཉིས་སྟོང་བཅུ་བཞི་ནས་བྱས་ནས་ཉིས་སྟོང་བཅུ་དགུ་བར་དུ་ནི་གདན་ས་སེ་འབྲས་དགའ་གསུམ་ལ་ནི་གཙོ་བོ་ཨ་མི་རི་ཀ་ནས་མཐོ་རིམ་སློབ་གྲྭའི་ཚན་རིག་དགེ་རྒན་དུ་ཁོང་ཚོ་ཕར་ཆེད་མངགས་གདན་འདྲེན་ཞུས་ནས་གཅིག་གི་ས་གནས་གསུམ་ནང་ལོགས་ལ་ནི་ཚན་རིག་གི་ཟབ་སྦྱོང་དུ་ཕུལ་ཡོད་རེད་དེའི་སྐབས་སུ་ཡང། དགེ་བཤེས་དགྲ་འདུལ་ལགས་ཕ་གིར་གཙོ་བོ་འབྲས་སྤུངས་བློ་གསལ་གླིང་ལ་ཕེབས་ནས་གཅིག་འཛིན་གྲྭ་གསུང་སྒྱུར་ཞུ་ཡས་དང་ད་ལྟ་ང་ཚོ་ཚན་རིག་ལས་རིམ་ལ་དགེ་བཤེས་ལགས་ཀྱི་མཛད་རྗེས་ཧ་ལས་ཡ་གི་ཆེན་པོ་བྱུང་ཡོད་རེད་དགེ་བཤེས་ལགས་ཆ་བཞག་པ་ཡིན་ན། ནང་དོན་རིག་པ་སྤྱི་དང་ནི་ལྷག་པར་དུ་ད་མཚན་ཉིད་ཀྱི་དང་རིགས་ལམ་གྱི་འགྲོ་སྟངས་འདི་གཏིང་ཆེན་པོ་ཅིག་མཁྱེན་གྱི་ཡོད་པ་སོང་ཙང་ཕར་དགེ་འདུན་པ་ཚོ་ལ་ཚན་རིག་བསྒྱུར་བའི་སྐབས་སུ་ཕན་ཐོགས་ཆེན་པོ་ཞེ་པོ་ཅིག། ཟེར་བ་ནི་སྐད་ཆ་ལག་གི་བསྒྱུར་བའི་སྐབས་སུ་དང་བྱེད་ཀའི་རྒྱབ་ལྗོངས་དེ་ཆ་ཚང་ཡོད་པ་བཅས་ནི་སློབ་མ་ཚོས་ཀྱི་དགོངས་པ་བཞེས་སྟངས་རེད། ནི་སློབ་མ་ཚོས་ཀྱི་དགེ་རྒན་གྱིས་གསུང་བཤད་པ་དེ་སློབ་མ་ལ་བསྒྱུར་བའི་སྐབས་སུ་ཡིན་ནའི་འདྲ། ཡང་སློབ་མས་ཡང་དགེ་རྒན་ལ་དྲི་བ་ཞུས་པའི་སྐབས་སུ་ཡིན་ནའི་འདྲ་དེ་ཚོ་ཚང་མ་བསྒྱུར་ཡག་ལ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་བྱས་ཙང་ད་ད་ལྟའི་ཆ་ལ་ང་ཚོའི་དགེ་བཤེས་ལགས་ཀྱིས་ད་ག་རེ་ཟེར་དགོས་རེད་མཛད་རྗེས་དང་ནི་དེའི་ཤུགས་རྐྱེན་མ་བཟུང་ན་ག་ཚོད་ཐེབས་ཡོད་པ་དེ་ང་ཚོས་ད་བྱེད་ཀའི་ཐག་ཉེ་པོ་སོང་ཙང་ཕལ་ཆེར་རང་ཚོར་བ་མ་ཐུབ་པ་ཅིག་ཡོང་གི་རེད་ཡིན་ན་ཡང་ད་ལོ་མང་པོའི་རྗེས་ལ་ལོ་བཅུ་ཉི་ཤུ་རྗེས་ལ་གདན་ས་གྲྭ་ཚང་ཁག་ནང་ལོགས་ལ་ཨ་ནི་ཚན་རིག་གི་ད་ལྟ་སློབ་གཉེར་དེ་དངོས་གནས་གཞི་ཡག་པོ་ཞིག་ཚུགས་ཡ་ཅིག་དང་ཨ་འདིའི་ཐོག་ནས་ང་ཚོའི་སྤྱི་ཚོགས་རེད་དེ་ནང་བཞིན་ཨ་ནི་འཛམ་བུ་གླིང་སྤྱི་ལ་ཚན་རིག་སློབ་གཉེར་ཨ་ནི་གནང་བ། དགེ་འདུན་པ་དང་བཙུན་མ་ཚོས་ཚན་རིག་སློབ་གཉེར་གནང་བ་ལ་བརྟེན་ནས། འཛུགས་འགྲོ་བ་མི་སྤྱི་ལ་ཕན་ཐོགས་རྒྱ་ཆེན་པོ་བྱེད་ཐུབ་ཡས་ཀྱི་རང་ལ་དུས་ཚོད་ཅིག་ཨ་ནི་ཤར་བའི་སྐབས་སུ་ཨེ་ནི་ཨེ་ལི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་རེད་དེ་ནང་བཞིན་ཨེ་ནི་དགེ་བཤེས་དགྲ་འདུལ་ལགས་ཀྱི་ཕྱག་ལས་གནང་ཡས་དེ་ཚོས་ཀྱི་ད་ཤུགས་རྐྱེན་མ་ཚུགས་ན་ཆེ་ཆུང་རྫུན་ཆེན་པོ་ཐེབས་ཡོད་པ་དེ་དེ་གའི་དེའི་སྐབས་སུ་ད་ང་ཚོས་ར་སྤྲོད་ཐུབ་ཡག་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ལ། ལྷག་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགོངས་གཞི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སཱིའི་ཤེས་ཡོན་སློབ་གསོའི་སློབ་དེབ་རྣམས་བཟོ་མཁན་ལ ྋགོང་ས་མཆོག་གིས་བཀའ་མངགས་མཛད་ཡུལ་ནང་ནས་གཅིག་ཡིན་ཞིང་ད་ཆ་སཱིའི་ཤེས་ཡོན་གྱི་སློབ་གཞི་དེ་འཛམ་གླིང་གི་སློབ་གྲྭ་ཁག་ནང་སློབ་ཁྲིད་བྱེད་བཞིན་ཡོད་པར་བརྟེན་ནས་དམིགས་བསལ་དགེ་བཤེས་དགྲ་འདུལ་ལགས་ཀྱིས་ལས་གཞི་དེའི་ཐོག་ལ་མཛད་རྗེས་ཆེན་པོ་བཞག་གནང་ཡོད་པ་ངོ་སྤྲོད་གནང་བྱུང།
ནི་གལ་ཆེ་བ་གཅིག་དེ་ད་ལྟ་སཱིའི་ཤེས་ཡོན་སློབ་གསོ། སྤྱི་ཚོགས་དང་སེམས་མྱོང་བཟང་སྤྱོད་བཅས་ཀྱི་ཤེས་ཡོན་སློབ་གསོ། མདོར་ན་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་འདིས་ཨ་ནི་གཅིག་གི་སློབ་གྲྭའི་ནང་ལོགས་ལ་སློབ་ཕྲུག་ཚོ་ལ་ཕར་ཁྲིད་ཡ་ལ་ཨ་ནི་བསླབ་གཞི་ཨ་ནི་བཟོ་དགོས་ཡ་དང་སློབ་དེབ་བཟོ་དགོས་ཡ་མོ་དེ་ཨ་ནི་སྐྱབས་མགོན་རིན་པོ་ཆེ་ད་དགེ་བཤེས་ལྷག་རྡོར་ལགས་དང་དགེ་བཤེས་བློ་བཟང་ལགས་དགེ་བཤེས་དགྲ་འདུལ་ལགས་ཁོ་རང་གསུམ་ལ་ཆེད་མངགས་སྐྱབས་མགོན་རིན་པོ་ཆེ་གིས་བཀའ་མངགས་དེ་གནང་བ་ནི་དེའི་ཐོག་ལ་ཁོ་རང་ཚོ་གི་ཕྱག་ལས་གནང་ནས་ད་ལྟའི་ཆ་ལ་ད་སཱིའི་ཤེས་ཡོན་སློབ་གསོའི་གི་བསླབ་གཞི་ཆ་ཚང་ལེགས་པར་གྲུབ་པ་དང་ད་ལྟའི་ཆ་ལ་ད་འཛམ་བུ་གླིང་རྒྱལ་ཁབ་ནི་བཞི་བཅུ་ཞེ་གྲངས་ནང་ལོགས་ལ་སློབ་གྲྭ་མང་པོ་ཞིག་གི་ནང་ལ་དེ་ཚོ་བསླབ་གཞི་ནི་ལག་ལེན་བསྟར་ཡ་ཅིག་ཆགས་ཐུབ་པ་བྱུང་ཡོད་རེད། ཐོག་མའི་ག

བོད་ཀྱི་ནང་དོན་རིག་པ་དང་རིགས་ལམ་རིག་གནས་དང་སྙན་ངག་བརྡ་སྤྲོད་རིག་པ་ཙམ་མ་ཡིན་པར་ནུབ་ཕྱོགས་པའི་ལྟ་གྲུབ་དང་སེམས་ཁམས་རིག་པ་དབྱིན་ཡིག་སོགས་མཁྱེན་རྒྱ་ཆེན་པོ་ཡིན་པ་ལྟར་ཨེ་མོ་རིའི་ནང་གི་དུས་རྒྱུན་གྱི་ཉིན་རེའི་ཕྱག་ལས་ཙམ་མ་ཡིན་པར་དུས་ཁོམ་ཡོད་ཚད་ལ་ནང་ཆོས་སློབ་ཁྲིད་གནང་རྒྱུའི་མཛད་བྲེལ་ཆེ་བའི་ཐོག་སྒོམ་སྒྲུབ་སློབ་ཁྲིད་དང་དཔེ་དེབ་རྩོམ་སྒྲིག། དཔེ་དེབ་ཡིག་སྒྱུར་ཞུ་རྒྱུ་ལ་སོགས་པའི་ཕྱག་ལས་ཧ་ཅང་གི་རྒྱ་ཆེན་པོ་གནང་མཁན་ཞིག་ཡིན་པ་རེད་འདུག

སྤྱིར་བཏང་དགེ་བཤེས་ལགས་ཁོ་རང་ཕྱག་ལས་ཨ་ནི་སྤུས་དག་པོ་ཞེ་པོ་གནང་དགོས་མཁན་རེད་ཤག་ཨ་ནི་ད་ལྟ་ཨེ་མོ་རི་དེ་ལ་ད་ང་ཚོ་ཆུ་ཚོད་དགུ་པ་ནས་བྱས་ནས་ད་གཅིག་གི་ལྔ་པའི་བར་གྱི་ཕྱག་ལས་ཡོད་རེད་ཨ་འདིའི་སྒང་ལ་ཨ་ནི་དགེ་བཤེས་ལགས་ཁོ་རང་ཡང་སྐུ་སྒེར་གྱི་ཐོག་ནས་ཕྱག་ལས་མང་པོ་ཞིག་ནང་ལོགས་ལ་མཉམ་ཞུགས་གནང་ནས་ཕྱག་དེབ་དང་ཨ་ནི་ཕྱག་དེབ་བསྒྱུར་ཡ་རེད་ཕྱག་དེབ་རྩོམ་སྒྲིག་ཞུ་ཡ་ལ་སོགས་པ་དེ་གའི་ཕྱག་ལས་དཔེ་རྒྱ་ཆེན་པོ་ཅིག་གནང་མཁན་ཆགས་ཡོད་རེད་དེ་ཡིན་དུས་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་གཅིག་བསམ་བློ་བཏང་པ་ཡིན་ན་ཡང་དགེ་བཤེས་ལགས་ཀྱིས་ད་ལྟ་གཅིག་གི་མཛད་རྗེས་དེ་ཧ་ལས་ཡ་གི་ཆེན་པོ་གཅིག་རེད་ལ་ཨ་ནི་རྩ་བའི་བསྙོན་མེད་འཛམ་བུ་གླིང་གཅིག་རྒྱལ་ཁབ་གང་ལ་བསམ་བློ་བཏང་པ་ཡིན་ན་ཡང་ཨ་ནི་སྲིད་གཞུང་སློབ་གསོའི་ཐོག་ནས་བསླབ་གཞི་བཟོ་ཡ་ལ་ད་གཅིག་མཐུན་འགྱུར་གནང་བཞག་པ་དེའི་ཐོག་ནས་རེད་དེ་ནང་ཆོས་སློབ་ཁྲིད་བྱེད་ཡ་གཅིག་ཚོགས་འདུ་དང་དེ་འདྲས་ལ་མཉམ་ཞུགས་གནང་ཡ་དེ་འདྲས་ཀྱི་བརྒྱུད་ནས་ཡང་དཔེ་མཛད་རྗེས་དེ་ཨ་ནི་རྒྱ་ཆེན་པོ་གཅིག་ཨ་ནི་ཆགས་ཀྱི་ཡོད་རེད། ཨུམ་དེ་ནས་གཅིག་དེ་ད་ལྟ་ཉིས་སྟོང་བཅུ་གཉིས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་དེ་ཨེ་ཏི་ལན་ཏྲ་ལ་བཞུགས་པའི་རིང་དེ་ལ་ཨེ་ཏི་ལན་ཏྲ་ལ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་དེ་ཡི་སློབ་ཁྲིད་ནང་ནས་ནི་རྒན་པ་དུ་ཆགས་ནས་ནི་ཉིས་སྟོང་བཅུ་གཉིས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་གནམ་ལོ་བཅུ་གཉིས་ཟིན་ག་ལ་དེ་ལ་བདུན་ཕྲག་ཆ་བྱད་ནི་གཅིག་ཕྱག་དཔེ་ཁྲིད་གནང་ཡ་དང། སྤྱིར་སློབ་མ་རྣམས་ལ་སྒོམ་རྒྱག་དང་ཁྲིད་ཡ་ལ་སོགས་པ་འོ་དེ་འདྲ་ཞིག་ནི་དགེ་བཤེས་ལགས་སློབ་མ་མང་པོ་ཅིག་ཡོད་རེད། ནི་སློབ་མ་དེ་ཚོ་ཁ་སང་ད་དགེ་བཤེས་ལགས་ད་ཅིག་གི་གར་སོང་མེད་པར་གྱུར་པའི་གནས་ཚུལ་དེ་དག་ཐུགས་ཚབ་གནང་མཁན་དང་སེམས་ཁྲལ་གནང་མཁན་ད་དཔེ་མང་པོ་རེད་གོང་ན་དགེ་བཤེས་ལགས་ཀྱི་སློབ་མ་མང་པོ་ཞེ་པོ་ཅིག་ཡོད་རེད། ནི་དེ་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་སྐད་ཅིག་གིས་དགའ་པོ་བྱེད་ས་ཅིག་དང་ནི་གུས་བརྩི་བྱེད་ས་ཅིག་ཏུ་ཆགས་བསྡད་ཡོད་རེད་ལ།
དགུང་གྲངས་དྲུག་ཅུ་རེ་བཞི་ལ་ཕེབས་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ནི། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་ཨ་རིའི་མངའ་སྡེ་ཝཱ་ཤིང་ཏོན་གྱི་ས་གནས་ནེའུ་ཕོར་ཞེས་པ་ནས་གར་སོང་མེད་པར་གྱུར་ནས་ཟླ་བ་གཉིས་ཙམ་ཕྱིན་པའི་རྗེས་ས་གནས་ཕེན་ཨོ་རེ་ལི་ཡི་ཤེ་རིབ་ཉེན་རྟོག་ལས་ཁང་གིས། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ནང་ཆོས་སློབ་ཁྲིད་གནང་ཡུལ་གྱི་ཆོས་ཚོགས་ཆགས་ཡུལ་གྱི་ས་གནས་ཉེ་འཁོར་དུ་གནས་སྡོད་བྱེད་མཁན་གྲོང་མིས་རྫིང་བུའི་ཁ་ནས་ཕུང་པོ་ཞིག་མཐོང་བའི་གནས་ཚུལ་སྙན་སེང་ཞུས་པ་དང་ཕུང་པོའི་སྟེང་གི་གྱོན་གོས་རྣམས་ལ་ལྟོས་ཚེ་ཉེ་ཆར་གར་སོང་མེད་པའི་དགེ་འདུན་པས་ཉིན་མོ་དེར་གོན་པའི་གྱོན་གོས་འགྲེལ་བརྗོད་བྱས་པ་དང་གཅིག་མཚུངས་ཡིན་ལུགས་གསར་འགོད་གསལ་བསྒྲགས་ནང་བཀོད་ཡོད་པ་སྟེ། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ས་གནས་ཉེན་རྟོག་པར་གནས་ཚུལ་དེའི་ཐད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཁ་པར་ལེན་མཁན་མེད་པ་རེད།
ཐེངས་འདིའི་གཞོན་སྐྱེས་དང་སློབ་གསོའི་ལེ་ཚན་ནང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་དང་ལྷན་དུ། གཞི་རིམ་སྤྱི་ཚོགས་ཁྲོད་གཞོན་སྐྱེས་ཀྱི་བོད་དོན་ལས་འགུལ་སྤེལ་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་མདོ་སྡེ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཐེངས་འདིའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་དང་ལྷན་དུ་གཞི་རིམ་སྤྱི་ཚོགས་ཁྲོད་གཞོན་སྐྱེས་ཀྱི་བོད་དོན་ལས་འགུལ་སྤེལ་ཕྱོགས་ཐོག་གླེང་མོལ་ཞུ་རྒྱུ་ཡིན། བཀྲ་ཤིས་དར་རྒྱས་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་གནང། ཐུགས་རྗེ་གནང། ཨ་རེ་རྣམ་པ་ཚོའི་ངོས་ནས་འདི་དག་ང་ལ་གོ་སྐབས་གནང་བ་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད།
ཐུགས་རྗེ་གནང། བཀྲ་ཤིས་དར་རྒྱས་ལགས། བཀྲ་ཤིས་དར་རྒྱས་ལགས་ཨ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་རེད་དེ་ནས་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་སློབ་ཐོན་བྱུང་བའི་རྗེས་རྒྱ་གར་དུ་མཐོ་སློབ་འགྲིམས་ནས་ད་ལྟའི་ཆར་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་གྱི་འགན་འཁུར་གནང་བཞིན་པ་རེད། དར་རྒྱས་ལགས་ད་ལྟ་གནས་མཆོག་རྡོ་རྗེ་གདན་ནས་ང་ཚོ་ལ་བཀའ་མོལ་ཞུ་བཞིན་པ་རེད། དར་རྒྱས་ལགས་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གསུང་ཆོས་གནང་པའི་སྐབས་རྣམ་པ་ཚོས་ད་རེས་སྤྱི་ཚོགས་ཞབས་ཞུ་དང་འབྲེལ་ནས་དོན་དག་ཕྱི་བཤོལ་འགྲོ་ག་རེ་གྲུབ་ཡོད་ན། ལའོ་ཅིག་དང། དོན་དག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་རེད་ད་ག་ནང་བཞིན་ཨ་ནི་དུས་འཁོར་དབང་ཆེན་དེ་འདྲའི་སྐབས་སུ་ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་སྲིད་གཞུང་ནས་འགོ་བཙུགས་ཀྱི་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་སྤྱི་ཚོགས་ཞབས་ཞུ་གི་ཐད་ལ་ལས་འགུལ་ཅིག་བརྩམས་ཀྱི་ཡོད་རེད་ཨཱ་ནི་མུ་མཐུད་བྱས་ད་ལྟའི་ཆར་ལ་ནི་ཀྱི་དེ་ལས་གྲོགས་ཅིག་ཆགས་ཐུབ་པ་ཡིན་ན་ཨཱ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་གཞུག་དང་ཨཱ་ནི་རྩ་བཞི་གི་དང་པོ་དེ་ལ་ཨཱ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་གསུང་ཆོས་སྩལ་བའི་སྐབས་སུ་ཨཱ་ནི་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་ང་ཚོའི་ཨཱ་དེ་རིང་དངོས་སུ

ཚེ་རིང་ཆོས་འཕེལ་ལགས་དང་སྤྱི་ཚོགས་ཞབས་ཞུ་འགན་འཛིན་བྱམས་པ་ཐུབ་བསྟན་ལགས་ང་ཚོ་གསུམ་གྱིས་འགན་འཁྱེར་བྱས། སོ་སོའི་སྒེར་ཅིག་ཆ་མཚོན་པ་ནི་ད་ལན་སྤྱི་ཚོགས་ཞབས་ཞུ་དེ་ཡིན་པས་ནས་ཅིག་མི་མང་ལ་ཞབས་ཕྱི་ཞུ་ཡག་རེད་ད་ག་ནང་བཞིན་ཅིག་མི་མང་ལ་དཀའ་ངལ་དཀའ་སྡུག་ག་འདྲས་ཅིག་འཕྲད་པས་ནས་ཅིག་དང་བླངས་རང་གིས་ཞབས་ཕྱི་ཞུ་རྒྱུ་བསམ་པ་སོ་སོ་ཡིན་ནས་ད་ལན་སྤྱི་ཚོགས་ཞབས་ཞུ་དེ་ག་ལ་གང་འཚམ་གྱིས་འདོད་བློ་ཁེངས་པ་ཅིག་བྱུང་སོང་ལའོ། ད་ལྟ་བར་དུ་ཁྱེད་རང་གིས་བོད་དོན་ལས་འགུལ་དང་སྤྱི་ཚོགས་ཞབས་ཞུ།

བརྒྱབ་བྱས་ཨ་ནི་འདོད་པ་ཁེངས་ཐུབ་ཡག་གི་དེ་ཁག་པོ་རེད་བསམ་གྱི་ཡོད་སོ་སོ་ནམ་རྒྱུན་ནི་སོ་སོ་འགན་མ་བཀལ་བའི་སྐབས་སུ་ནི་སོ་སོ་མཉམ་ཞུགས་བྱེད་དུས་ནི་སོ་སོ་དེ་འདྲའི་བསམ་བསྡད་ཀྱི་ཡོད་ལ་ཨ་ཅེ་དངོས་སུ་ཆབ་སྲིད་ལས་འགུལ་གྱི་འགན་འཁྱེར་བྱས་དེ་འདྲའི་ཨ་ཅེ་མི་ཚོ་མང་མི་མང་ཐུག་འཕྲད་བྱེད་པའི་སྐབས་སུ་སོ་སོས་ད་ག་རང་མི་མང་ལ་ཞུ་བསྡད་ཀྱི་ཡོད་ར་ཨ་ཅེ་ང་རང་ཚོ་གི་ཆབ་སྲིད་ཀྱི།

གི་དཀའ་ངལ་འཕྲད་བསྡད་པའི་སྐབས་སུ་ད་ལྟ་བོད་གཞོན་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་ངོས་ནས་དེ་དུས་ཀྱི་ཟུར་བཀག་ཅིག quarantine centre ཅིག་བཙུགས་པ་རེད་དེའི་ནང་ལོགས་ནས་གཙོ་བོ་དེའི་སྐབས་ཀྱི་དབུས་རྒྱུན་ཁོ་རང་རྣམ་པ་ཚོ་གི་ཡ་གྱིས་ང་ལ་རེ་བ་བྱས་པ་ནང་བཞིན་ཨེ་ཏི་དེ་འགན་ཅིག་འཁྱེར་རོགས་བྱེད་ལབ་ཟེར་བ་སོ་སོ་གིས་ཡིན་དང་ཡིན་ལབ་བྱས་གང་ལྟར་དེ་ནས་ནར་དེ་ལ་སོ་སོའི་ངོས་ནས་ཞེད་སྣང་མེད་པའི་ཐོག་ནས་ཡིན་མིན་ཅིག་མི་མང་པོ་ཞིག་གི་ཕན་ཐོགས་ཐུབ་པ་ཅིག་བྱུང་སོང། ཨ་ནི་ཅིག་དེ་དང་མཉམ་དུ་སོ་སོའི་སྒེར་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ག་ད་མི། བེད་སྤྱད། སུམ་ཅུ་བཞི་བཅུ་ཅིག་ལ་དེའི་དུས་ཚོད་དེ་ལ་ཅིག་རོགས་པ་བྱེད་ཐུབ་པ་ཅིག་བྱུང་འདུག་གཙོ་བོ་ད་ང་རང་གི་གྲོགས་པོ་གྲོགས་མོ་ཁ་ཤས་ཅིག་ཡོད། ཁོང་རྣམ་པ་ཚོ་འདྲ་བོ་ཡིན་ན་སོ་སོ་ལ་ཅིག་ཡིད་ཆེས་ཅིག་བྱས་བྱས་ཅིག།

ལགས་འོང་སྤྱིར་བཏང། ད་ལྟའི་སྒེར་གྱི་ལས་འགུལ་ལ་དགོངས་དང་སྒེར་གྱི་སྤྱི་ཚོགས་ཞབས་ཞུ་ཞུ་བའི་སྐབས་སུ་དཀའ་ངལ་ཆེ་ཤོས་འདྲ་བོ་འདི། མི་ཁ་ཤས་ཅིག་གིས་ད་ཁར་ཅིག་དེང་སང་སྒོར་སྤྱི་ཚོགས་སྒོར་དེ་འདྲའི་ཁོར་ཡུག་རེད། མི་ཕར་ཕྱོགས་ཅིག་གིས་ལས་ཀ་ག་ཚད་ཡག་པོ་བྱས་ནའང་གང་ལྟར་ཁོ་ལྡོག་ཀྱོག་ཡིན་འདི་བསམ་བའི་མི་དེ་ལ་ཡང་སྐྱོན་ཅན་རང་བཞིན་མཐོང་གི་ཡོད་ར་ད་སྐྱོན་ཡོད་ནའང་འདྲ་མེད་ནའང་འདྲ་གང་ལྟར་སོ་སོའི་ངོས་འཛིན་ད་ཚང་མ་གསར་རྐྱང་བྱེད་ཀྱོག་རེད་ནས་ཡང་མི་ཁ་ཤས་ཅིག་གི་ཁ་ལ

གཅིག་ཡི་གེ་གཅིག་མ་གཏོགས་གཅིག་གི་པར་བཏང་གི་མེད video བཏང་གི་མེད་ལབ་བྱས་ང་འདྲ་བོ་ཡིན་ན་དྲང་པོ་བཤད་ད་ལྟ་བར་དུ་སྤྱི་ཚོགས་ཞབས་ཞུ་གིས་ད་སོ་སོའི་སྒེར་གྱི་མི་ལ་ག་ཚད་རོགས་པ་བྱས་པ་ཡིན་ནའང་ཁོ་རང་ཚོ་ད་ངའི་བྱེད་ཕྱོགས་དེ་ཁོ་རང་ད་བྱེད་ས་དེ་ཁོ་ཚོས་ཧ་གོ་གི་ཡོད་རེད་ཡ་དེ་མ་གཏོགས་གཅིག་གི་ཡ་ཀྱེ་མི་མང་ནང་ལོགས་ལ་ངས་འདི་བྱེད་ཀྱི་ཡོད་པ་ད་གི་བྱེད་ཕྱོགས་དེ་ང་ལ

ནད་ཡམས་ཁྱབ་པའི་དུས་ཚོད་སྐབས་སུ་དེ་འདྲའི་རོགས་རམ་གནང་ཐུབ་རེད། ཁྱེད་རང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་རེད་རེད། བོད་དོན་ལས་འགུལ་སྤེལ་བ་ཅིག་དང་སྤྱི་ཚོགས་ཞབས་ཞུ་སྒྲུབ་ཡ་འདི་གཉིས་གཉིས་བར་སུ་གཅིག་ཕན་གཅིག་གྲོགས་ལ་ཨ་ནི་ག་འདྲས་ཞིག་འབྲེལ་བ་བཟོ་གི་ཡོད་ན་འདི་ཁྱེད་རང་གི་འབྲེལ་བ་འདི་ག་འདྲས་རེད་ཅེས་ཟེར་གྱི་འདུག་བས།
ལགས་འོང་སྤྱིར་བཏང་དུ་ད་ད་ལྟའི་བོད་དོན་ལས་འགུལ་སྤེལ་ཡ་དང་སྤྱི་ཚོགས་ཞབས་ཞུ་དེ་ཁོ་རང་གཉིས་ཕན་ཚུན་གཅིག་ཕན་གཅིག་གྲོགས་ལ་ཨ་ནི་གང་ལྟར་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཨང་ཀི་ང་རང་ཚོ་གི་བོད་དོན་སྒང་ལ་ད་ལས་འགུལ་ག་འདྲས་ཅིག་སྤེལ་བ་ཡིན་ནའང་སྤྱིར་བཏང་ཨང་ང་རང་ཚོ་བོད་པ་གི་འཐབ་རྩོད་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞིག་རག་ཡོད་རེད་རྗེས་སུ་ཡི་རང་ཞུ་གི་ཡོད། ཨ་ནི་དེ་འདྲ་སོང་ཙང་གཙོ་བོ་དེ་ང་རང་ཚོ་གི་བོད་བོད་པའི་འཐབ་རྩོད་དེ་བོད་པའི་མི་རང་ལ་ཨ་ནི་འགན་ཅིག་ངའི་དམིགས་བསལ་ཅིག་ཡོད་འདུག་བསམ་པ་ང་རང་ཚོ་འཐབ་རྩོད་དེ་ང་རང་ཚོ་མི་མི་རང་གི་བྱེད་དགོས་འདུག་བསམ་པ་ང་འདྲ་བོ་ཅིག་ཡིན་ན་གང་ལྟར་ང་རང་ཚོ་བོད་མི་སུ་འདྲ་ཅིག་ལ་དཀའ་ངལ་འཕྲད་པ་ཡིན་ནའང་གང་ལྟར་དེ་དཀའ་ངལ་འཕྲད་དེ་ཉིད་དེ་ལ་དཀའ་ངལ་ཅིག་སེལ་ཐུབ་པ་ཡིན་ན་རང་བཞིན་གྱི་ཁོའི་གི་དཀའ་ངལ།

དངོས་གནས་ཀྱི་ཅིག། ཁ་ཡོད་ལག་ཡོད་ཀྱི་ཅིག་དཀའ་ངལ་ཅིག་སྟབས་ལེའུར་དེ་འདྲའི་ཅིག་འཕྲད་པ་ཡིན་ན་ཡང་བོད་ཤུགས་ཆེན་པོ་ཅིག་དཀའ་ངལ་འཕྲད་བསྡད་པའི་དུས་ཚོད་འདི་ལ་དྲང་པོ་ཞུས་པ་ཡིན་ན་ལུང་པ་གཞན་པས་ཅིག་ད་སྐྱབས་ལ་དོན་གྱི་རོགས་པ་བྱེད་ཐུབ་ཀྱི་རེད་བསམ་མེད་དེ་ང་ད་སོ་སོ་སྒེར་འདྲ་བོ་ཅིག་ན་ཏིག་དོགས་པ་རག་གི་གླེགས་ཡུལ་ཡར་ནམ་རྒྱུན་ནས་ཡིན་པ་ཡིན་ན་ཅིག་ད་ང་རང་ཚོའི་རྒྱབ་སྐྱོར་བྱེད་དུས་མི་མང་པོ་ཡོད་རེད་ཅིག་དེ་ཚོ་མ་གི་སིག་ད་ང་རང་ཚོའི་བོད་དེ་གཅིག་རང་བཙན་གྱི་རྒྱལ་ཁབ་ཀྱི་ཐོག་ལ་གཅིག་དུ་བ་ལ་དམག་འཁྲུག་རེད་དང་ནང་བཞིན་ད་དེ་འདྲས་གཅིག་བྱུང་བའི་སྐབས་སུ་ཨ་ནི་དངོས་སུ་ང་རང་རྒྱབ་ལ་དེ་དེ་རང་ཡང་ལུང་པ་དེ་ཚོའི་དོན་གྱི་གཅིག་དམག་རྒྱབ་ཡ་དང་དེ་ནང་བཞིན་ད་དེ་འདྲའི་ཐོག་ལ་གཅིག་ཁག་པོ་རེད་བསམ་གྱི་ཡོད་དེ་བྱེད་དགོས་ཡ་དེ་ང་རང་ཚོ་བོད་མི་ད་མི་རེ་ངོ་རེ་ལ་འགན་ཡོད་རེད་བསམ་གྱི་འདུག་དེ་ཚོ་ད་གཙོ་བོ་ད་ཉེ་དུ་ད་ཞུ་ཡ་དེ་འཐབ་རྩོད་དང་སྤྱི་ཚོགས་ཞབས་ཞུ་ལབ་དུས་ཙམ་པ་འཐབ་རྩོད། གཅིག་བརྟེན་གཅིག་གྲོགས་གཅིག་བརྩི་གི་མི་གང་ལྟར་སྤྱི་ཚོགས་ནང་ལོགས་ལ་མི་དཀའ་ངལ་འཕྲད་བསྡད་མཁན་དེ་ལ་ང་རང་ཚོ་ངོས་ནས། ང་རང་ཚོ་རང་གི་མི་ལ་ང་རང་ཚོ་རང་གི་མི་གིས་རོགས་པ་བྱས་ཏེ་གང་ལྟར་ཁོ་རང་གི་དཀའ་ངལ་དེ་སེལ་ཐུབ་པ་ཡིན་ན། ཨན་མི་གང་ཟག་འདི་ཁོ། ཨན་ཅིག་སྤྱི་ཚོགས་ང་རང་འཐབ་རྩོད་ནང་ལོགས་ལ་ཨན་ཅིག་ཁོ་རང་ལ་བློ་སྤོབས་གསར་པ་ཅིག་དང་འཐབ་རྩོད་ཀྱི་རྒྱུགས་སྐྱོང་ནང་ལོགས་ལ་ཁོ་རང་ཨན་ཅིག་ཕྱག་ལས་གནང་ཐུབ་པའི་ཀྱི་རེ་བ་དེ་འདྲས་ཅིག་ཡོད་ལགས། ད་ལྟ་ངས་བཀའ་མོལ་ཞུ་ཡུལ་དེ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་རེད། དར་རྒྱས་ལགས་མུ་མཐུད་བཀའ་འདྲི་ཞུ་ཡ་ལ། ཁྱེད་རང་ལ་ད་སྤྱི་ཚོགས་ཞབས་ཞུ་སྒྲུབ་ཡག་དེ་ཀུན་སློང་ཞུ་རོགས། ཀུན་སློང་ཟེར་ནའང་རེད་སེམས་ཤུགས་དེ་ཐོག་མར་ག་འདྲའི་ར་བྱུང་ཡིན་ན། ལགས་འོ་ད་སྤྱིར་བཏང་ད་སོ་སོ་རང་གི་ཆ་མཚོན་པ་ཡིན་ན་བོད་ནས་སླེབས་ཅོག་གཅིག་རེད་སོ་སོ་ལ་དྲང་པོ་ཞུས་པ་ཡིན་ན་ཆུང་ངུའི་སྐབས་སུ་ནི་ཅིག་སློབ་གྲྭ་ནང་ལོགས་ནས་གུང་སེང་འགྲོ་ས་མེད་ཅོག་བྱས། ཅིག་གང་ཅིའི་ཐོག་ནས་དཀའ་ངལ་འཕྲད། མྱོང་ཅོག་གི་མི་གཅིག་ཆགས་བསྡད་ཡོད་རེད། ཨ་ནི་དེ་དུས་ཙམ་པ་སོ་སོ་ལ་གཅིག་སློབ་གྲྭ་སྐབས་སུ་ནི་ཡིན་གཅིག་དཀའ་ངལ་དེ་འདྲས་གཅིག་འཕྲད་བསྡད་ཡོད་རེད་དེའི་ཤུལ་ལ་ཨ་ནི་སོ་སོའི་ཕ་མའི་དྲུང་ནས་ད་ས་ཐག་རིང་པོ་རེད་བོད་དང་རྒྱ་གར་ལབ་དུས་ཙམ་པ་དཀའ་ཚེགས་དེ་འདྲས་བྱས་དེའི་སྒང་ལ་ཨ་ནི་ཕ་མ་གི་སོ་སོ་ལ་གཅིག་ག་རེ་ལབ་དགོས་རེད་དངོས་གནས་ཕ་མའི་བརྩེ་བ་དེ་སོ་སོ་ལ་ཞེ་དྲག་རག་མྱོང་མེད་ཡིན་ནའང་ད་ཕ་མའི་ཕ་མ་ད་སོ་སོའི་ཕ་མ་གཉིས་ཀྱིས་ང་ལ་ནམ་རྒྱུན་ནས་ད་ཀྱི་ད། སྔོན་མ་ཆུང་ཆུང་སྐབས་སུ་རེད་དང་ནང་བཞིན་སོ་སོ་དེ་བ་ལོ་ཡར་ལས་བྱེད། ཕྱིས་སུ་ང་ཕ་མ་མཉམ་དུ་ཐུག་གི་ཐེངས་མ་གཅིག་གོ་སྐབས་རག་དུས་ཙམ་པ་ཕ་མ་གཉིས་ཀྱིས། ཨེ་ད་གང་ལྟར་ཁྱོད་རང། ཆེན་པོ་ཆགས་ནས་སློབ་སྦྱོང་སྦྱངས་རྗེས་གང་ལྟར་ཁྱོད་རང་སོ་སོའི་ངོས་ནས། སྤྱི་ཚོགས་ནང་ལོགས་ལ་ཕན་ཐོགས་ཡག་གི་ལས་ཀ། བྱེད་རོགས་གྱིས། གནོད་སྐྱེལ་ཡག་གི་ལས་ཀ་མ་བྱེད་རོགས་གྱིས་ལབ་དང་པོ་དེ་ལབ་སོང་གཉིས་པ་དེ་ལ་སྤྱི་ཚོགས་ནང་ལོགས་ལ་མི་སུ་ལ་དཀའ་ངལ་འཕྲད་ནས་རོགས་པ་བྱེད་དགོས་ཡ་དེ་ད་སོ་སོའི་སློབ་སྦྱོང་བྱས་ཤེས་བྱས་ནས་དེ་གི་འབྲས་བུ་འདྲ་བོ་དེ་མི་གཞན་པ་ལ་དཀའ་ངལ་འཕྲད་བསྡད་མཁན་དེ་ལ་རོགས་པ་བྱེད་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་དང་ནང་བཞིན་གྱི་བོད་དོན་སྒང་ལ་ལས་ཀ་བྱེད་དགོས་ཡ་དེ་ཆུ་ར་ནི་གལ་ཆེན་པོ་རེད་ལབ་འདི་ད་གཙོ་བོ་སོ་སོ་ལ་ཕ་མ་གཉིས་རང་ཡིན་ཡོད་དྲང་པོ་ཞུས་པ་ཡིན་ན་ཕ་མ་གཉིས་ཀྱི་བསླབ་བྱ་དེ་ད་ང་རང་གཅིག་ཆ་མཚོན་པ་ཡིན་ན་ཕ་མ་ད་ལྟའི་ཆ་ལ་ཕ་མ་ཡོད་རེད་ཡིན་ནའང་ད་ཕ་མ་ལ་ཞབས་ཕྱི་སོ་སོའི་བུ་ཕྲུག་གིས་ཕ་མ་ལ་ཞབས་ཕྱི་ཞུ་ཡ་དེ་ད་ང་ལ་སུ་ཞུ་ཐུབ་པའི་གི་ད་དེ་ལང་པ་དེ་མེད་རེད་དེ་དུས་ཙམ་པ་ད་སོ་སོ་གི་ངོས་ནས་ཕ་མ་ལ་བཀའ་དྲིན་དྲིན་ལན་འཇལ་ཡ་དེ་ཕ་མའི་བསླབ་བྱ་རྒྱབ་ཅོག་དེ་སོ་སོའི་ངོས་ནས་སྒྲུབ་ཐུབ་པ་ཡིན་ན་ཨང་ཅིག་ཕ་མ་གཉིས་ཀྱི། ག་རེ་ཞུ་དགོས་རེད་ཕ་མ་གཉིས་ཀྱིས་ད། ཕ་མའི་སྐུ་གི་ཕ་མ་ལ་དྲིན་ལན་གཟོ་ཡ་དེ་ད་ཐབས་ལམ་ང་འགྲོ་ན་དེ་མ་གཏོགས་མི་འདུག་བསམ་པ་ད་ངས། སོ་སོ་སྤུ་གུ་སོ་སོ་ཕ་མ་ལ་ཨནི་ཅིག་ཞབས་ཕྱི་ཞུ་ཡ་གི་དངུལ་ད་ཅིག་རོགས་པ་བྱེད་མ་ཐུབ་པ་ཡིན་ན་གང་ལྟར་ཕ་མ་གཉིས་ཀྱི་བཀའ་ལ་བརྩིས་བྱས་ཕ་མའི། བསླབ་བྱ་རྒྱབ་ཡ་དེ་སོ་སོ་གིས་སྒྲུབ་ཐུབ་ན་ཨནི་སོ་སོའི་ཕ་མ་ལ་སྤུ་གུ་གི་ཕ་མ་ལ་ཨནི་དྲིན་ལན་འཇལ་གྱི་ཡོད་བསམ་གི་ཡོད་ལགས།
ལའོ། དར་རྒྱས་ལགས་ཨནི་ཁྱེད་རང་གིས་ཨནི་བོད་དོན་ལས་འགུལ།

དགོང་དག་སོ་སོའི་ནང་ལ་མར་ཉལ་དུས་བསམ་པ་ཨ་ད་དེ་རིང་ངའི་ངོས་ནས་མི་དེ་འདྲས་ཅིག་ལ་ཕན་ཅིག་ཐོགས་སོང་བ་བསམ་པའི་དེ་ཀུན་སློང་གཙང་མ་ཅིག་སླེབས་ཀྱི་འདུག་ད་དྲང་པོ་ཤོད་པས་ན་ཨ་ཅེ་ཡིན་ནམ་རྒྱུན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞན་ཕན་གྱི་བཀའ་སློབ་མང་པོ་ཅིག་གནང་བསྡད་ཀྱི་རེད་ཅེས་བསམ་པ། སོ་སོའི་ངོས་ནས་མི་ཅིག་ལ་ཕན་ཅིག་ཐོགས་ཐུབ་པས་ད་སོ་སོའི་ངོས་ནས་མི་ཅིག་དཀའ་ངལ་འཕྲད་དེ་ནས་དེ་ལ་དཀའ་ངལ་ཅིག་སེལ་ཐུབ་ཚེ་བསམ་པ། སོ་སོ་ལས་ཏིག། བཀའ་སློབ་རེད། གཅིག་སེམས་པ་དེ་གུ་ཡངས་པོ་རུ་ཆགས་ཡ་འདྲ་བོ་གཅིག་དང། ཨ་གཅིག་སོ་སོའི་རྗེས་བཟུང་ནང་ལ་གཅིག་བྱས་ཡིན་བསམ་པ་ལ་གཅིག་དེ་འདྲའི་ཐོག་འཚོ་བ་གཅིག་སྐྱེལ་གྱི་འདུག་ལགས། ལའོ། ཁྱེད་རང་གཞོན་སྐྱེས་ཅིག་ཡིན་པ་ཆ་ནས་བོད་མིའི་འཐབ་རྩོད་ནང་གལ་ཆེ་ཤོས་དེ་ག་རེ་ངོས་འཛིན་ཞུ་གི་ཡོད་ཁ་ཤས་ལ་ན་ད་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་དེ་གལ་ཆེ་ཤོས་རེད་གསུང་གི་ཡོད་རེད་ཡང་ཁ་ཤས་ཀྱིས་ཐད་ཀ་རྒྱ་ནག་ལ་སྐད་འབོད་རྒྱབ་ངོ་རྒོལ་བྱེད་ད་གིན་གོང་དུ་གསུངས་སོང་ཁྱེད་རང་གིས་སྐད་འབོད་ཉི་མ་ཞིག་རྒྱབ་ནས་དེའི་རྗེས་ལ་ཉི་མ་དེ་ལ་ཚར་བ་དེ་འདྲས་མ་རེད།

ཀོ། སྐད་ཡིག་དང་རིག་གཞུང། ད་ནང་བཞིན་ཐང་གི་བོད་པའི་ཆོས་དང་རིག་གཞུང། དེ་ཚོ་ཆ་ཚང་གཅིག་གལ་ཆེན་པོ་བརྩི་གི་ཡོད། དེའི་ནང་ལོགས་ནས་བོད་པའི་འཐབ་རྩོད་དེ་གལ་ཆེན་པོ་དཔེ་བརྩི་གི་ཡོད་ང་འདྲ་བོ་ཅིག་ཆ་མཚོན་པས་ན་སྤྱི་ཡོངས་ཀྱི་ཆ་ཚང་གཅིག་གལ་ཆེན་པོ་ཅིག་མཐོང་གི་འདུག་ཡང་དེའི་ནང་ལོགས་ནས་གལ་ཆེ་ཤོས་འདྲ་བོ་དེ་སོ་སོ་འདྲ་བོ་ཅིག་ཆ་མཚོན་པས་ན་གང་ལྟར་འཐབ་རྩོད་བྱེད་དགོས་ཡ་དེ་གལ་ཆེ་ཤོས་ཅིག་མཐོང་གི་འདུག་ཡ། གནས་ནས་ད་འཐབ་རྩོད་བྱེད་དགོས་དུས་སོགས་པ་འཐབ་རྩོད་བྱེད་ཡ་ལ་ལམ་ཀ་མང་པོ་ཡོད་རེད། ཁ་ཤས་ཀྱིས་ཨན་ཅི་སོ་སོའི་སློབ་སྦྱོང་རང་ཐོག་ནས་ཨན་ཅི་སྤྱི་ཚོགས་ནང་ལོགས་ལ། རྒྱལ་སྤྱིའི་སྡིངས་ཆ་ཐོག་ལ་འབུར་ཐོན་ཐུབ་པའི་འདི་ཡོད་རེད། ད་ནི་ཧེ། ཁ་ཤས་འདྲ་བོ་ཅིག་ཆ་མཚོན་པ་ནི་ཨན་ཅི་སློབ་སྦྱོང་གི་དེའི་གོ་སྐབས་མ་རག་ཆོག་མི་ཡིན་པས་ནས་གང་ལྟར་ང་རང་ཚོ་བོད་པའི་རིག་གཞུང། གོམས་གཤིས། ད་ནང་བཞིན་སེམས་པ་བཟང་པོ་བྱེད་དགོས་ཡ་ད་གང་ལྟར་དེ་འདྲའི་ཆ་ཚང་ཅིག་ཅིག་གལ་ཆེན་པོ་ཅིག་ང་རང་ན་ཅིག་དངོས་སུ་དེ་དེ་གལ་ཆེ་འདུག་དེ་གལ་ཆེ་མི་འདུག་རེད་མེད་པ་བྱས་ཡིན་པས་ནས་ང་རང་ཚོ་གི་འཐབ་རྩོད་འདི་ན་ཅིག་མི་ཐོག་ནས་མི་ཐོག་འགྲོ་དགོས་འགྲོ་དགོས་ཡིན་པས་ནས་གང་ལྟར་གལ་སྲིད་ད་མི་ཐོག་རྒན་པ་ད་ད་འདི་འདྲ་བོ་ཅིག་ཆ་མཚོན་པས་ན་ང་རང་ཚོ་གི་མི་ཐོག་རྒན་པ་འདི་མང་ཆེ་བ་ཅིག་ད་དགོང་ལོ་ཆེན་པོ་བྱས་མང་ཆེ་བ་ཅིག་ད་སྐུ་འདས་གྲོངས་འགྲོ་བསྡད་ཀྱི་ཡོད་རེད་ད་ནང་བཞིན་མི་ཐོག་རྒན་པས་ད་ལྟ་བར་དུ་སྐུ་ངལ་བསྐྱོན་བཞག་ཆོག་དེ་མི་ཐོག་གཞོན་པ་ལ་མར་རྩིས་སྤྲོད་རྩིས་ལེན་བྱེད་ཐུབ་པ་ཅིག་ད་ད་ནང་བཞིན་མི་ཐོག་གཞོན་པ་གིས་ང་རང་ཚོ་གཞོན་སྐྱེས་ལ་སྤྲད་བྱུང་ད་ང་རང་ཚོ་ཅིག་ཆ་མཚོན་པ་མ་འོངས་པ་ལ་གལ་སྲིད་ཡང་ད་འདུག་པས་ད། ང་རང་ཚོ་གི་འཐབ་རྩོད་འདི་མུ་མཐུད་ཀྱི་སྟེང་གནས་སྟངས་འདི་འདྲའི་འདྲ་པོ་ཅིག་ཆ་མཚོན་པས་ན་མ་འོངས་པ་ལ་སོ་སོའི་བུ་ནས་བུ་བུ་ནས་བུ་བྱས་ནས་མར་དེ་འདྲས་བྱེད་དགོས་ཡ་དེ་ཚོ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་ནང་བཞིན་ཨ་ནི་ཅིག་སྤྱི་ཚོགས་ནང་ལོགས་ལ། གལ་ཆེ་ཤོས་གཅིག་དེ་སོ་སོ་འདྲ་པོ་ཅིག་ཆ་མཚོན་པས་ན་རྡོག་རྩ་གཅིག་སྒྲིལ་བྱེད་ཅིང། གང་ལྟར་ང་རང་ཚོ་ཆོལ་ཁ་གསུམ་སྐྱིད་ན་སྐྱིད་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ལ་ཡང་ཅི་ཡོར་བ། དེ་ནང་བཞིན་དེ་འདི་འདྲའི་འདྲ་པོ་གཅིག་བྱས་ཀྱི་ག་ད་ང་རང་ཚོ་གུ་རྩུད་དགོས་ཡ་དེ། ཨ་ནི་ཅིག་འཐབ་རྩོད་རང་སྒང་ལ་ཤུགས་རྒྱབ་ཀྱི། ཨ་ནི་ཅིག་ཁྲ་ཁྲ་སིག་སིག་ལ་མགོ་མ་ཡེངས་ཡ་བྱས་དམིགས་བསལ་གཞོན་སྐྱེས་དེ་ཚོ་འདྲ་པོ་གཅིག་ཆ་མཚོན་པས་ན་དེང་ད་དེ་ད་ལྟའི་དུས་ཚོད་ལ་ཁྲ་ཁྲ་སིག་སིག་དང་ད་ལྟའི་སྤྱི་ཚོགས་ཀྱི་འགྲོ་ལུགས་དང་སྤྱི་ཚོགས་ཀྱི་གནས་བབ་དང་སྤྱི་ཚོགས་ཀྱི་འགྲོ་སྟངས་དེ་ཚོ་ལ་མགོ་མ་ཡེངས་པ་བྱས་ང་རང་སོ་སོའི་མི་རིགས་དེ་ད་ལྟ་བར་དུ་ད་ཅིག་དཀའ་ངལ་ནང་ལ་ཡོད་པ་དེ་སེམས་ལ་བཅངས་ཀྱི

ལགས་འོ་སྤྱིར་བཏང། ད་ལྟའི་ཆ་ལ། ཞུ་གི། ད་ང་འདྲ་པོ་གཅིག་ཆ་མཚོན་པས་ན་དེ་རིང་གི་སྤྱི་ཚོགས་ཤིག་ཕེབས་རྒྱུ་དེའི་ནང་ལོགས་ལ། ཨ་ནི་གྲངས་ཀ། དྲུག་ཅུ་ལྷག་ཞིག་ཆགས་བསྡད་ཀྱི་ཡོད། དྲུག་ཅུ་ལྷག་དེའི་ནང་ལོགས་ལ་མང་ཆེ་ཅིག་གཞོན་སྐྱེས་མཐོ་སློབ། བསྐྱོད་བཞིན་པ་རང་རེད། མཐོ་སློབ་བསྐྱོད་བཞིན་པ་རང་ཡིན་དུས་བསམ་པ་དེའི་ནང་ལོགས་ལ་སོ་སོའི་ངོས་ནས་ཁེ།

ད་ལྟའི་གཞོན་སྐྱེས་རྣམ་པ་ཚོ་འདྲ་པོ་ཅིག་ཆ་མཚོན་པ་ཡིན་ན་ཨ་ནི་ཅིག་འགོ་ཁྲིད་ཟབ་སྦྱོང་ལ་ལྟ་བས་ན་ང་རང་ཚོ་གི་ད་མ་འོངས་པའི་གི་འགོ་ཁྲིད་ཅིག་སྐྱེད་སྲིང་བྱེད་ཡ་ལ་ག་འདྲས་བྱེད་དགོས་ཡོད་མེད་ད་ང་ཚོས་ཕར་ཚུར་གྲོས་བསྡུར་མང་པོ་བྱས་རེད་བགྲོ་གླེང་མང་པོ་བྱས་རེད་ཨ་ནི་ཅིག་གཞོན་སྐྱེས་ཀྱི་བསམ་བློ་ག་འདྲས་ཡོད་མེད་དེ་སོ་སོས་ཅིག་སྐྱེད་པ་ར་ཅིག་བྱས་ཡིན་སྤྱིར་ད་སོ་སོ་འདྲ་པོ་ཅིག་ཡིན་ནའང་ད་ལྟའི་ཆ་ལ་གཞོན་སྐྱེས་ཅིག་ཆགས་བསྡད་ཡོད་རེད་ཡང་ང་ཚོ་ལས་གཞོན་པ

གི་ཐོག་ནས་ཨ་ནི་ཅིག་སློབ་ཚན་ཅིག་ཡོད་ན། དཔེ་མི་སྲིད་གལ་ཆེན་པོ་ཅིག། Hello། ཨ་ནི་ཅིག་བོད་དུ་རང་བཙན་མེད་པ་དེ་ཆ་ཚང་གིས་ཧ་གོ་གི་ཡོད་རེད་དེ་ད་ཅི་ག་འདྲའི་ག་འདྲའི་ཡིན་མིན་ད་སྙན་མ་ག་རེ་ཡོད་པའི་དེ་ཚོ་ཤེས་ཡ་དེ་དཔེ་ཁག་པོ་འདུག་ཨ་དེ་ནང་བཞིན་བྱས་ཙང་ད་ལྟ་འགོ་ཁྲིད་ཟབ་སྦྱོང་སྐབས་སུ་དེ་སྔ་ཉིས་སྟོང་བཅོ་བརྒྱད་ལ་ཡང་འགོ་ཁྲིད་ཟབ་སྦྱོང་ཅིག་ངས་དྲན་ཡིན་དེའི་སྐབས་སུ་ཡིན་ན། ཨ་ནི་དེའི་གི་སྐབས་སུ་མཐོ་སློབ་བསྐྱོད་བཞིན་པའི། ཁོང་རྣམ་པ་ཚོ་འདྲ་པོ་ཅིག་ཆ་མཚོན་པས་ན་ག་ལ་གང་འཚམ་གི། ཨ་ནི་ཅིག། དོ་སྣང་ཡོད་ཕྱོགས་དེ་ནང་བཞིན་བོད་དོན་སྒང་ལ་ཡང་ག་ལ་གང་འཚམ་མགོ་ཞིག་ཚུད་མཁན་དེ་འདྲས་འདུག་བསམ་པ་དེའི་སྐབས་སུ་སོ་སོ་འདྲ་པོ་ཡིན་ནའང་སེམས་ཤུགས་དམིགས་བསལ་ཅིག་སླེབས། ང་རང་ཚོ་ད་འདུག་པས་ང་རང་ཚོ་གི་གཞོན་སྐྱེས་མཐོ་སློབ་ནང་ལོགས་བསྐྱོད་བཞིན་མཁན་དང་སློབ་གྲྭ་ཐོན་ཡོད་མཁན་དེ་ཚོ་ཡིན་པས་ནས་འདུག་ད་ཨ་ས་མེད་ཅིག

དེ་མ་ཚད་པའི་ད་ལྟ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དང། ཞལ་མཇལ་ཡིན་ནའང་རེད། གོ་སྐབས་བཟང་པོ་ཆ་ཚང་ཐོབ་ཡོད་རེད། ད་བོད་ནང་ལོགས་ལ་བོད་མི་གཞོན་སྐྱེས་མང་པོ་ཡོད་རེད། དེ་ཚོ་ལ་གོ་སྐབས་ཡོད་མ་རེད། རང་དབང་ཡོད་མ་རེད། ཁོང་ཚོ་ལ

སྤྱི་ཚོགས་ཞབས་ཞུ་ཡིན་པའི་ནི་གང་ལྟར། ཨང། ཀྱི་ཁ་ལོ་རེད་ནམ་ཞག་རྒྱུན་ནས་ནི་བོད་ནང་ལོགས་ལ་གཞིས་ལུས་བོད་མི་ཚོ་སེམས་ནང་ལ་བཞག་ཅིང་ཨང་ལས་ཀ་བྱེད་ཀྱི་ཡོད། དེ་ནང་བཞིན་ཨང་ཅིག་བོད་ད་བོད་ནང་ལོགས་ཀྱི་གཞིས་ལུས་བོད་མི་ཚོ་གི་ད་ལྟའི་སྤྱི་ཚོགས་ཞབས་ཞུ་སྒྲོག་ཅིག་ཆ་མཚོན་པ་ཡིན་ན། ཁོང་རྣམ་པ་ཚོ་མང་པོ་ཅིག་མཁྱེན་གྱི་ཡོད་རེད་དེ་སྔ་ང་ཚོ་མང་པོ་ཅིག་ཐུག་ཚར་བ་རེད་དེ་ནང་བཞིན་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་འདི་ཨང་ཅིག་བོད་ནང་ལོགས་ལ་ཡོད་ཆོག་བོད་ཞུ་མཁན་མང་ཆེ་ཅིག་འགོ་ཚུགས་བསྡད་ཀྱི་ཡོད་རེད་ཁོང་རྣམ་པ་ཚོ་གི་མིང་འདེབས་པའི་དམག་མི་སེར་པོ་འམ་ཡང་ན་དོན་དག་གཞོན་ནུ་ཚོགས་པ་ལབ་ཀྱི་རེད་གང་ལྟར་བཙན་བྱོལ་ནང་ལོགས་ལ་རྣམ་པ་ཚོ་ལ་ག་དུས་ཡིན་ནས་སེམས་གཏིང་ལ་བཞག་གི་ཡོད་ལ་དེ་ནང་བཞིན། རྣམ་པ་ཚོ་གི་ཡིད་ཆེས་དང་རེ་བ་བཅོལ་བ་ནང་བཞིན་ང་ཚོའི་ངོས་ནས། སྐྱབས་མགོན་རིན་པོ་ཆེ་གི་གསུང་ཆོས་སྩལ་བའི་སྐབས་སུ་གང་ལྟར་སོ་སོ་རང་ཉིད་རོ་གཅིག་ཆ་མཚོན་པ་ཡིན་ན་ཐོག་མར་སྨོན་ལམ་རྒྱབ་པའི་འདེབས་པའི་གཞིས་ལུས་བོད་མི་ཚོ། གི་ནི་རེ་བ་དང་ཡིད་ཆེས་དེ་གང་མགྱོགས་འགྲུབ་པ་དང་དེ་ནང་བཞིན་གཞིས་བྱེས་མཉམ་འཛོམས། གང་ནི་མྱུར་དུ་འགྲུབ་པའི་སྨོན་ལམ་ནམ་ཞག་རྒྱུན་དུ་ནས་བརྒྱབ་བསྡད་ཀྱི་ཡོད། ཨ་ནི་ཅིག་རྣམས་བོད་ནང་ལོགས་ལ་གི་ད་ལྟའི་ཆར་ལ་རྣམ་པ་ཚོའི་སྔུན་ལ་ཅིག་སྡུག་བསྔལ་དང། མནར་གཅོད་དང་དེ་ནང་བཞིན་རང་དབང་མེད་པའི་དུས་ཚོད་ཅིག་ཆགས་བསྡད་ཡོད་རེད་དེ། ཅིག་ཉིན་གཅིག་ལ་ནི་ང་རང་ཚང་མ་ལོ་མཉམ་འཛོམས་ཡོང་གི་རེད་ལ་དེ་ནང་བཞིན་ཅིག་གཞིས་བྱེས་མཉམ་འཛོམས་ཡོང་གི་རེད། སྐལ་བཟང་གི་ཉི་མ་ཅིག་ཤར་གི་རེད། དེའི་བར་དུ་ནི་ཚང་མ་ལོག་ལ་ཅིག་སྐུ་གཟུགས་ལ་ཐུགས་ཅག་གནང་རོགས་གྱིས་ཞུ་གི་ཡིན་ལགས།
ལགས་སོ་དར་རྒྱས་ལགས། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ལགས་སོ་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ། བཀྲ་ཤིས་དར་རྒྱས་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་རེད། དེ་ནས་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་སོན་པའི་རྗེས་ད་ལྟའི་ཆར་ཁོ་རང་དབུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་གནང་བཞིན་པ་རེད། རྗེས་མ་མཇལ་ཡོང་ཐུགས་རྗེ་ཆེ།
ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དབང་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།